ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི། བོད་ཟླ་བཅུ་གཅིག་པའི་ཚེས་བཅུ་གསུམ་དང། ཕྱི་ལོ་ཉིས་སྟོང་ཉི་རྩ་གསུམ་ལོའི། ཟླ་བ་བཅུ་གཉིས་པའི་ཚེས་ཉི་རྩ་བཞི། རེས་གཟའ་ཉི་མ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན། བསྟན་འཛིན་དབང་མོ་ལགས་དང།

ཡང་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་དང་ནེའུ་ཇར་སིའི་ས་གནས་བོད་མི་གྲངས་བརྒྱ་དང་ལྔ་ཡིས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་ཆེད་ཨ་སྒོར་ཁྲི་དྲུག་ལྷག་གི་ཞལ་འདེབས་གནང་སོན་བྱུང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་ཐེངས་འདིའི་ན་གཞོན་དང་ཤེས་ཡོན་ཞེས་པའི་ལེ་ཚན་ནང་རྒྱ་གར་ནང་ཁྲིམས་ཀྱི་མཐོ་སློབ་ཐོན་པའི་ན་གཞོན་ཕུར་བུ་སྒྲོལ་མ་ལགས་ཀྱི་ལྷན་དུ་ཁྲིམས་ལུགས་ཐོག་སློབ་སྦྱོང་བྱེད་པའི་དགོས་དམིགས་ཞེས་པའི་བརྗོད་གཞིའི་ཐོག་གླེང་མོལ་ཞུས་པ་ཞིག་བཅས་དེ་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང། སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་ནི་ཏིཤ་ཀུ་མར་མཆོག་གིས་མངའ་སྡེ་འདིའི་གནས་ཝེ་ཤ་ལི་ནང་གསར་བཞེངས་ཞུ་བཞིན་པའི་སངས་རྒྱས་བཅོམ་ལྡན་འདས་ཀྱི་རིང་བསྲེལ་ཡོད་པའི་འགྲེམས་སྟོན་ཁང། དབུ་འབྱེད་གནང་བར་ཆིབས་བསྒྱུར་སྐྱོང་གནང་ཡོང་བའི་གསོལ་འདེབས་ཞུས་པ་བཞིན་མགོན་པོ་གང་ཉིད་ནས་ཞལ་བཞེས་ཟབ་མོ་མཛད་ཡོད་པའི་གནས་ཚུལ་འདུག་དེ་ཡང་རྒྱ་གར་གྱི The Times of India dot com ཞེས་པའི་གསར་ལས་ཁང་གིས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཉིས་ཉིན་གནས་ཚུལ་སྤེལ་དོན་ལྟར་ན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་ཞུ་བར་བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་ནི་ཏིཤ་ཀུ་མར་མཆོག་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཅིག་ཉིན་ཆེད་མཇལ་ཞུ་སྐབས་མངའ་སྡེ་འདིའི་རྒྱལ་ས་པ་ཏ་ན་ནས་རྒྱང་ཐག་ཀི་ལོ་མི་ཀྲར་དྲུག་ཅུ་ཙམ་སར་ཡོད་པའི་གནས་ཝེ་ཤ་ལིའི་ནང་གསར་བཞེངས་ཞུ་བཞིན་པའི་བུ་དྷ་སམ་ཡག་དར་ཤན་ཞེས་བདག་ཅག་གི་སྟོན་པ་བཅོམ་ལྡན་འདས་ཀྱི་རིང་བསྲེལ་ཡོད་པའི་འགྲེམས་སྟོན་ཁང་དང་དྲན་རྟེན་གྱི་མཆོད་རྟེན་ཞིག་གསར་བཞེངས་ཞུ་བཞིན་པ་དེ་དབུ་འབྱེད་མཛད་རྒྱུར་ཆིབས་བསྒྱུར་སྐྱོང་གནང་ཡོང་བའི་གསོལ་འདེབས་ཞུས་པ་དང ྋགོང་ས་མཆོག་གིས་དེར་ཞལ་བཞེས་གནང་འདུག་འགྲེམས་སྟོན་ཁང་དེ་ད་ལྟ་གསར་བཞེངས་ཞུ་བཞིན་ཡོད་སྟབས་དེ་བཞིན་ག་དུས་དབུ་འབྱེད་གནང་གི་ཡོད་མིན་གྱི་ཟླ་དུས་ཚེས་གྲངས་སོགས་གསལ་ཁ་བཏོན་མི་འདུག་ཡང་འགྲེམས་སྟོན་ཁང་དང་དྲན་རྟེན་གྱི་མཆོད་རྟེན་དེ་བཞིན་ཧིན་སྒོར་ཀོརོར་སུམ་བརྒྱ་བཅོ་ལྔ་ལྷག་འགྲོ་སོང་བཏང་སྟེ་གསར་བཞེངས་ཞུ་བཞིན་པ་དང་དེའི་ནང་སྟོན་པ་བཅོམ་ལྡན་འདས་ཀྱི་རིང་བསྲེལ་བཞུགས་སུ་གསོལ་རྒྱུ་དང། ཡང་འགྲེམས་སྟོན་ཁང་དང་མཆོད་རྟེན་འདི་ནི་ས་ཁྱོན་ཨེ་ཀྲ་བདུན་ཅུ་དོན་གཉིས་ཡོད་པའི་ཐོག་གསར་བཞེངས་ཞུ་བཞིན་འདུག་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་ཞུ་སྐབས་བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན Nitish Kumar མཆོག་གིས་མགོན་པོ་གང་ཉིད་གནས་མཆོག་རྡོ་རྗེ་གདན་ལ་ཆིབས་བསྒྱུར་ནམ་བསྐྱངས་ལ་མཇལ་ཁ་ཞུ་རྒྱུའི་གོ་སྐབས་གཅིག་ཀྱང་ཤོར་བྱུང་མྱོང་མེད་སྐོར་སྙན་གསེང་ཞུས་པ་མ་ཟད་ཁོང་གིས་ནང་ཆོས་ཐེ་བའི་ཆོས་ལུགས་ཚང་མར་གུས་བརྩི་ཞུ་རྒྱུ་ཡོད་སྐོར་ཡང་སྙན་གསེང་ཞུས་འདུག། ད་དུང་ཁོང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ཉིན་དབུ་འབྱེད་མཛད་པའི་རྒྱལ་སྤྱིའི་ནང་པའི་དགེ་འདུན་པའི་གླེང་སྟེགས་ནང་རྒྱལ་ཁབ་སུམ་ཅུ་སོ་ལྔ་ནས་བླ་མ་དགེ་བཤེས་དང་མཁས་དབང་གྲྭ་བཙུན་ཞལ་གྲངས་ཉིས་སྟོང་ལྷག་ཆེད་བཅར་ཞུས་པ་རྣམས་ཀྱི་སྐུ་ཚབ་རྣམས་ཀྱི་ལྷན་དུ་མཇལ་འཕྲད་ཀྱང་གནང་ཡོད་པའི་གནས་ཚུལ་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་ཆོས་ཞུ་བར་གནས་མཆོག་རྡོ་རྗེ་གདན་ལ་ཆེད་བཅར་ཞུས་པའི་སེར་སྐྱ་མི་མང་བརྒྱ་ཆ་ལྔ་བཅུ་ལྷག་གིས་ཚོགས་བསགས་སྒྲིབ་སྦྱངས་ཆེད་བྱང་ཆུབ་མཆོད་རྟེན་ཆེན་མོའི་ཕྱི་ནང་གཉིས་སུ་བརྐྱང་ཕྱག་ཕུལ་བཞིན་འདུག། དེའི་སྐོར་ས་གནས་ལ་ཆེད་བཅར་ཞུས་པའི་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་པདྨ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་འདི་གསན་རོགས་གནང།
དེང་སྐབས་གནས་མཆོག་རྡོ་རྗེ་གདན་དུ་དད་ལྡན་སེར་སྐྱ་ཕོ་མོ་ཁྱོན་ཆེན་ཞིག་ཚོགས་བསགས་སྒྲིབ་སྦྱངས་ཆེད་བརྐྱངས་ཕྱག་འཚལ་གནང་གི་འདུག་དེའང་ནང་པ་སངས་རྒྱས་པའི་གནས་ཆེན་ཁག་ཏུ་ཚོགས་བསགས་སྒྲིབ་སྦྱངས་ཀྱི་ལས་ལ་ཞུགས་པ་ཡིན་ན་བྱིན་མཐུ་དམིགས་བསལ་ཞུགས་པར་ནང་ཆོས་རྗེས་འབྲང་བ་ཚོས་ངོས་འཛིན་གྱིས་ཡིད་ཆེས་ཞུ་གི་ཡོད་པ་ལྟར་བདག་ཅག་གི་སྟོན་པ་མངོན་པར་རྫོགས་པར་སངས་རྒྱས་པའི་གནས་མཆོག་རྡོ་རྗེ་གདན་དུ་ལོ་ལྟར་དགུན་དུས་སུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཆིབས་བསྒྱུར་སོགས་ཀྱིས་མཚོན་པའི་ཆོས་ཕྱོགས་ཀྱི་མཛད་འཆར་དུ་མ་ཞིག་ཡོད་པ་དང་བསྟུན་ནས། བོད་མི་དང་ཧི་མ་ལའི་རི་རྒྱུད་གྱི་མི་རིགས་ཀྱིས་གཙོས་པའི་ཕྱི་ནང་ནང་ཆོས་རྗེས་འབྲང་པ། ཁྱོན་ཆེ་ཞིག་བླ་མ་མཇལ་ཞིང་གསུང་ཆོས་ཞུ་བ་དང། གཞན་ཡང་ཕྱག་འཚལ་སྐོར་སྐྱོང་སོགས་ཀྱི་རྣམ་དཀར་དགེ་བའི་ལས་ལ་སྦྱོར་བཞིན་ཡོད་པ་ལྟར། ད་ལོ་ནམ་རྒྱུན་ནང་བཞིན་གྱི་དད་ལྡན་སེར་སྐྱ་མི་མང་བརྒྱ་ཕྲག་ལྔ་དྲུག་ཙམ་ཞིག་ནས་རྡོ་རྗེ་གདན་གྱི་མཆོད་རྟེན་གྱི་ཕྱི་ནང་གཉིས་སུ། བརྐྱངས་ཕྱག་འཚལ་གནང་གི་འདུག་པ་ལྟར།

ག་རེ་བྱེད་ཀྱི་རེད། ཆ་ཤོག་ཆེན་པོ་བྱས་ན་ཅིག་བལ་གས་འགྲོ་འོང་དང་དེ་འདྲའི་ན་ཚ་ཆེན་པོ་ཡོད་ཀྱི་ཡོད་ན་ཁྲག་དང་བཅས་བཅུག་ཡ་དང་མ་བཤད་ཡ་དང་ད་དེ་འདྲའི་ཡོང་གི་རེད་ད་དེ་ཆགས་ཆེན་རོགས་རེད། ན་ཚ་གཞན་པ་མེད་ཀྱི་ཡོད་ན་ད་དེ་འདྲའི་ད་འདྲའི་རེད་ཉི་མ་བཅོ་ལྔ་ཉི་ཤུ་ལ་བལྟས་དཀའ་ལས་ཡོད་རེད། ཨ་ནི་དེ་ནས་ཆགས་བྱུང་ནས་གཟུགས་པོ་བདེ་བོ་ཆགས་དཀའ་ངལ་དམིགས་བསལ་ཡོད་མ་རེད། གཞན་ཡང་ལ་དྭགས་ནས་དགུང་ལོ་བདུན་ཅུ་དོན་གཉིས་ཡིན་པ་ཚེ་བརྟན་ནོར་བུ་ལགས་ཀྱིས་གསུངས་ན། ཁོང་གི་རྩ་བའི་བླ་མ་ཞིང་གཤེགས་དམ་པ་ས་སྐྱ་མཁན་ཆེན་གྱི་ལམ་སྟོན་ལྟར། ཁོང་གིས་ལོ་མང་སྔོན་ནས་བརྐྱངས་ཕྱག་བཙལ་རྒྱུ་དབུ་འཛུགས་གནང་སྟེ་ལོ་ལྟར་བརྐྱངས་ཕྱག་བཙལ་ཐུབ་པ་དེས་ལུས་ཀྱི་སྒྲིབ་པ་དག་ཤིང་སེམས་ལ་དགའ་བ་ཆེན་པོ་བྱུང་བཞིན་པ་སོགས་འགྲེལ་བརྗོད་གནང་བྱུང། ཕྱག་འཚལ་ཡོད་དེ་འགོ་མ་འགོ་མ་དེ་ནི་དེ་དཀའ་ལས་ཁག་པོ་དྷི་བ་ལས་དེ་ནི་རྗེས་མ་རྗེས་མ་ནི་དེ་ཀུ་ལེ་ཀུ་ལེ་ཀ་དེ་ནི་དེ་གཟུགས་པོ་དགོས་མ་དེའི་གཟུགས་པོ་ཡོང་ཡག་ན་དེ་འདྲ་ཀ་ལི་ཡོང་རེད།

རྟེན་དེ་སྦྲུལ་པ་རི་ཨ་སེ་མ་སྟེ་དགའ་བ་ཆེན་པོ་དེ་ནི། སེམས་པ་ཡང་མོ་ནང་དེ་ནི་གཟུགས་པོ་གང་ག་དེ་ནི་ཡང་མོ་ལྟད་མོ་སྐྱིད་པོ་དེ་ནི་བྱུང་སོང་སྟེ། གཞན་ཡང་རྡ་རམ་ས་ལ་ཐོས་བསམ་གླིང་བཙུན་དགོན་གྱི་སློབ་དགེ་དགེ་བཤེས་མ་ཟླ་བ་སྒྲོལ་མ་ལགས་ནས་ན་ནིང་ལོ་ཁོང་ནས་འབུམ་ཕྱག་ཕུལ་ཞིང

གང་འཚམས་འཚལ་བའི་རྗེས་སུ་ལུས་པོ་ལ་ཕྱག་བརྒྱ་བ་སོགས་ཀྱི་དཀའ་ངལ་འཕྲད་ཡོད་ཀྱང། ད་ཆ་ཕྱག་སུམ་ཁྲི་བརྒལ་བའི་རྗེས་སུ་ལུས་པོ་ཡང་པོ་ཆགས་ཡོད་པའི་འགྲེལ་བརྗོད་གནང་བྱུང། ཕྱི་ཟླ་བཅུ་པའི་ཨི་ཏཱ་རིའི་ཉི་ཤུ་ནས་འགོ་བཙུགས་ཡིན། རག་ལ། ཨ་ནི། ཕྱི་ཟླ་བཅུ་པའི་ཨི་ཏཱ་རིའི་ཉི་ཤུ་ནས་འགོ་བཙུགས་ནས་ཨ་ནི་དང་པོ་ཉི་མ་ལ་ད་ཞེ་དྲག་ཡོད་ཡོང་མི་འདུག་ཨ་རྗེས་ལ་ཨ་ནི་དེས་ཡར་ཡར་ཡར་འགྲོ་ནས་ད་ད་ད་ཁྲི་གསུམ་བརྒལ་ཚར་ལ་ཨ་ནི་ཁྲི་གསུམ་བརྒལ་ཚར་བའི་རྗེས་ལ་ཨ་ནི་དེས་གཟུགས་པོ་ཡང་སིལ་སིལ་འདྲ་བོ་ཆགས་ཡོད་འདུག།

ལྷུན་གྲུབ་ཚེ་རིང་ལགས་དང། སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས། ནེའུ་ཡོག་དང་ནེའུ་ཇར་སི་ས་གནས་བོད་མི་གྲངས་བརྒྱ་དང་ལྔ་ཡིས། བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་གི་ཆེད་ཨ་སྒོར་ཁྲི་དྲུག་ལྷག་གི་ཞལ་འདེབས་གནང་སྩོལ་བྱུང་ཡོད་པའི་སྐོར། ང་ཚོའི་ནེའུ་ཡོག་གྲོང་ཁྱེར་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། ནེའུ་ཡོག་དང་ནེའུ་ཇར་སིའི་ས་གནས་ཀྱི་བོད་མི་གྲངས་བརྒྱ་དང་ལྔ་ཡིས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་གི་ཆེད་དུ་ཨ་སྒོར་ཁྲི་དྲུག་ལྷག་གི་ཞལ་འདེབས་གནང་སྩོལ་བྱུང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཡོད་འདུག།

ད་ལྟ་ཅིག་དཔེར་ན་བོད་ཀྱི་སྤྱི་ཁང་གཟའ་སྤེན་པ་ཉི་མ་པ་སངས་བླངས་པ་ཡིན་ན་ཚན་ཁག་བཞི་བཞི་འགྲོ་བཞིན་ཡོད་རེད་ཨ། འདི་འདྲའི་གི་ད་ལྟའི་གནས་སྟངས་ཆ་ནས་ང་ཚོ་གི་ཅིག་བན་གི་བོད་ཀྱི་ཅིག་གི་བ་བུ་ལོན་འཇལ་དུས་ཚོད་ལ་ང་ཚོ་དཀའ་ངལ་རྩ་བ་ཉིད་ནས་མེད་དེ་ཅིག་ངས་གསལ་བོ་ཅིག་ཞུས་དང་ཨ་འདི་འབྲེལ་བ་ཡོད་དོ་ནས་ཐབས་ཁྱབ་ཁོངས་མི་མང་ཚང་མ་ཐུགས་ལྷོད་ལྷོད་གནང་དགོས་དེ་གལ་ཆེན་པོ་རེད། ད་འདི་ནས་ཡིན་པ་ཡིན་ན་ད་ཉིས་སྟོང་ཉིས་རྩ་དྲུག་ལ་ང་ཚོ་གི་ཨ་ནི་ཅིག་དངུལ་ཁང་གི་དངུལ་གཡར་རྒྱུ་བུ་ལོན་ཕར་སྒྲུབ་པའི་དུས་ཚོད་དེ་ཉིས་སྟོང་ཉིས་རྩ་དྲུག་ལ་དུས་ཚོད་དེ་རྫོགས་འགྲོ་གི་ཡོད་རེད། འདིའི་བཀའ་མཚམས་དེ་ལ་ནི་ང་ཚོ་དངུལ་ཕོན་ཆེན་པོ་ཞིག་སྤྲད་དགོས་དུས་དགོས་དུས་ཨ་ནི་ང་ཚོའི་སྔོན་ཚུད་ནས་ད་སྐབས་དེ་དུས་ཡང་གཞི་ནས་གཉིས་ཚན་མ་ཡིན་པ་དེ་འདྲ་ང་ཚོའི་ངོས་ནས་གྲ་སྒྲིག་བྱེད་བྱས་ད་སྐབས་དེ་དུས་དགོས་དུས་རྒྱུ་ལས་སུ་ཡིན་ན་རེད་སུ་འབྲེལ་བ་བྱ་གི་ཡོད་ན་དེའི་སྐབས་ལ་ཡང་ཅིག་ཨ་ཁ་མ་ཡིན་པ་ང་ཚོ་ངོས་ནས་ད་ལྟ་གྲ་སྒྲིག་བྱེད་པའི་ཐོག་ནས་ད་ང་ཚོ་ངོས་ནས་ཅིག་ང་རང་ཚོ་སྔོན་ཚུད་ནས་གྲ་སྒྲིག་བྱེད་པའི་ཐོག་ནས་ད་ད་ལྟ་ཡིན་ན་ཅིག Bank ལ་ཡིན་ན་དངུལ་ཕར་ཕོན་ཆེན་སྤྲད་དང་ཨ་ནི་མི་མང་གིས་ཅིག་ང་ཚོ་དངུལ་གཡར་བྱས་འབུམ་ལྔ་སོ་དུ་ས་ད་ལྷག་དེར་དུ་སུ་ཕར་སྒྲུབ་བྱས་ལ་ང་ཚོ་གིས་ད་ཐབས་ཤེས་ཡོད་རྒུ་རྩལ་སྤྲུགས་བྱས་ང་རང་ཚོ་ངོས་ནས་ད་འདས་པའི་ལོ་གཅིག་ལྷག་ནང་ལོགས་ལ་ང་ཚོ་དཔལ་འབྱོར་འདུ་འགོད། ད་ལྟའི་ཆར་སྤྱི་ཁང་གི་སྤྱི་ཡོངས་ཀྱི། བུ་ལོན་སེལ་ཐབས་ལ་ཡོང་འབབ་ཀྱི་ཐད་ནས་དཀའ་ངལ་མེད་ཀྱང། འབྱུང་འགྱུར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ལོར་དངུལ་ཁང་གི་བུ་ལོན་ཕོན་ཆེན་པོ་ཕར་སྤྲོད་ཐབས་གནང་དགོས་པས། སྐབས་དེ་དུས་རྒྱུན་ལས་སུ་ཕེབས་ན་ཡང། དཀའ་ངལ་སེལ་ཐབས་ལ་སྔོན་ཚུད་ནས་གྲ་སྒྲིག་ཆེད་དུ། ད་ལྟའི་རྒྱུན་ལས་ཀྱིས་དཔལ་འབྱོར་འདུ་འགོད་ཀྱི་ལས་གཞི་ཁག་ཅིག་བརྩམས་ཡོད་པའི་ནང། མི་མང་གི་ཞལ་འདེབས་བསྡུ་རུབ་བྱེད་རྒྱུ་དང། དེ་བཞིན་ལོ་གསར་སྐབས་རྒྱན་ཤོག་འདོགས་རྒྱུས་མཚོན་པའི་ལས་གཞི་ཁག་ཅིག་སྤེལ་བཞིན་པར། ས་གནས་མི་མང་གིས་རྒྱབ་སྐྱོར་གང་ལེགས་གནང་བཞིན་པ་བཅས་འགྲེལ་བརྗོད་གནང་སོང། ལ་རེད་ད་དེ་འདྲ་མི་མང་ཞལ་འདེབས་གནང་མཁན་ཚོ་ནས་དངོས་གནས་ཅིག་གི་སེམས་ཤུགས་ཆེན་པོ་ཞུ་རྒྱུ་རེད་ཤུགས་སྤྲད་འགྲོ་རྒྱུ་དེ་སྔ་ཡིན་ན་ཅིག་ཁོང་ཚོ་མང་ཆེ་དངུལ་གཡར་མཁན་ཚོ་ཆགས་བསྡད་རེད་ནི་ཁོ་རང་ཚོ་ད་ཅིག་ཁ་ཤས་ཡིན་ན་དངུལ་དེ་འདྲ་མུ་མཐུད་ནས་བཞག་ཡོད་རེད་ད་དེ་ཟེར་དུས་ཁོང་ཚོ་ཚང་མ་སེམས་ཤུགས་ཐོག་ནས་ད་ང་ཚོ་ལ་ཡིད་ཆེས་རང་ཐོག་ནས་ད་ཅིག་ངའི་ལག་གི་ལས་སུ་ཧུར་ཐག་པ་ད་ཅིག་རེད་བསམ་དེ་འདྲ་ཅིག་རེད་གཉིས་ནི་ཅིག་སྤྱི་པ་རང་ལ་དུ་འོང་པ་ཤེས་པའི་ཐོག་ནས་ཁོང་ཚོ་རྒྱབ་སྐྱོར་གནང་གི་ཡོད་རེད་ད་ང་ཚོ་ཡིན་ན་ད་ལྟ། ད་བར་དུ་ང་ཚོ་དངུལ་དུ་སྒོར་མོ་ཁྲི་དྲུག་དང་སྟོང་ཕྲག་ལྔ་བྱུང་བས་འདི་ཆ་ཚང་ང་ཚོ་ད་ཅིག་དངུལ་ཁང་གིས་ཅིག་དེ་འདྲ་བུ་ལོན་འདི་ལ་ཕན་པ་ཐོན་ན་ང་ཚོ་སྤྲད་རང་ཚོ་ཐག་ཆོད་ནས་འདུག་ཟེར་གྱི་རེད། དེ་སུས་ཁྲི་དྲུག་དང་སྟོང་ཕྲག་ལྔ་སུས་ང་ཚོ་སྤྲད་པ་ན་རང་བཞིན་དངུལ་ཁང་འདི་ཅིག་བུ་ལོན་འདི་མར་ཟགས་ཡོང་གི་ཡོད་ར་ད་དེ་འདྲ་ང་ཚོ་མི་མང་ལ་ང་ཚོ་ཁ་ཡོད་ལག་ཡོད་ཀྱི་ཕར་མི་མང་ལ་སྐྱིན་པ་ཕུལ་དགོས་ཏེ་འབུམ་ལྔ་ལྷག་འགྲོ་གི་འདུག་ཆགས་ཡོང་གི་ཡོད་རེད། ཨ་ནེ་དངུལ་ཁང་གིས་ད་ལྟ་ང་ཚོའི་ཕར་དངུལ་ཁང་ལ་ཕར་སློག་དགོས་ཏེ་ས་ཡ་གསུམ་དང་བརྒྱད་ཅུ་འབུམ་དྲུག་སྟོང་ཆ་བྱས་ཁྱོན་བསྡོམས་བྱས་ང་ཚོ་ད་ལྟ་ས་ཡ་ད་བཞི་ཡས་མས་ཆུ་བོ་འདི་འདྲ་ཞིག་ཆགས་ཡོད་རེད་ཕར་དངུལ་ཁང་དང་མི་དམངས་གཉིས་ཆ་བསྡོམས་བྱས། དེ་བཞིན་མི་མང་གིས་སྤྱི་ཁང་ཆེད་ཞལ་འདེབས་གནང་མཁན་ཚོའི་སེམས་ཤུགས་ཆེན་པོ་ཡོད་པ་དང། ཞལ་འདེབས་འདི་ཡིས་དངུལ་ཁང་གི་བུ་ལོན་མར་གཅོག་ཐབས་ཆེད་ཕན་ཐོགས་ཆེན་པོ་འདུག་ཅེས་འགྲེལ་བརྗོད་གནང་སོང། ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས། མི་དམངས་སྒེར་ངོས་ནས་ཞལ་འདེབས་གནང་མཁན་ཚོ་ཉེ་ཆར་ཞི་བདེའི་གཟེངས་རྟགས་སྐབས་སུ། ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས། མི་དམངས་སྒེར་ངོས་ནས་ཞལ་འདེབས་གནང་མཁན་ཚོར། ཉེ་ཆར་ཞི་བདེའི་གཟེངས་རྟགས་དུས་ཆེན་གྱི་ཚོགས་མགོན་དུ། མི་མང་དེ་དག་ལ་ཐུགས་རྗེ་ཆེ་ཞུ་བའི་ལེགས་སོའི་མཇལ་དར་བསྒྲོན་གནང་པ་དང། ཚོགས་ཁང་དེའི་ནང་དུ་བོད་ཀྱི་ཆོས་དང་རིག་གཞུང་དང་འབྲེལ་བའི་བོད་ཀྱི་དུས་ཆེན་ཁག་འཚོགས་རྒྱུ་དང། གཟའ་མཇུག་བོད་ཡིག་སློབ་གྲྭ་སོགས་འཚོགས་ཐུབ་པར་ཕན་ཐོགས་ཆེན་པོ་ཡོད་པ་རེད། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅོ་ཅུན་པེར་ཡིན། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོ་ལགས་དང། ཕྲན་ལྷུན་གྲུབ་ཚེ་རིང་ཡིན། ཡང་རྒྱ་ནག་གཞུང་གིས་རྒྱ་ནག་རྒྱལ་ཡོངས་མི་དམངས་ཀྱི་ཆབ་སྲིད་དང་སྤྱི་ཚོགས། རིག་གཞུང་སོགས་ཀྱི་ཐོག་དྲག་གནོན་བྱེད་ཤུགས་ཆེ་རུ་བཏང་བ་མ་ཟད་སྤྱི་དམངས་ཀྱི་ཐོབ་ཐང་ཁག་རྩིས་མེད་རྡོག་རོལ་ཤུགས་ཆེ་རུ་བཏང་བའི་རྐྱེན་གྱིས་འདི་ལོ་རྒྱ་ནག་ཁྱོན་ཡོངས་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་ཕྱིན་ཡོད་སྐོར Taipei Times ཞེས་པའི་ཐའེ་ཝན་གྱི་ཚགས་པར་གྱི་མདུན་ཤོག་ལ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གསུམ་ཉིན་བོད་མི་མང་གི་སྤྱི་ཟུར་མཁས་གྲུབ་དོན་གྲུབ་ལགས་ཀྱིས་ཆེད་རྩོམ་ཞིག་སྤེལ་གནང་བ་དེ་འགྲེམས་སྤེལ་གནང་འདུག་ཆེད་རྩོམ་དེའི་ནང་གསལ་ལྟར་ན་རྒྱ་ནག་གཞུང་གིས་བོད་ནང་གི་བོད་མིའི་སྤྱི་དམངས་དང་ཆབ་སྲིད། སྤྱི་ཚོགས་དང་རིག་གཞུང་གི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་ཤུགས་ཆེ་རུ་བཏང་བ་དང། དེ་ཚོའི་ཐོག་དམ་བསྒྲགས་བྱེད་ཤུགས་ཆེ་རུ་བཏང་ཡོད་ཅིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་སྙན་ཐོ་ཞིག་འདོན་སྤེལ་གནང་བའི་ནང་བོད་པའི་ཕྲུ་གུ་ས་ཡ་གཅིག་ལྷག་རང་གི་ཕ་མ་སྤུན་མཆེད་དང་བོད་མིའི་སྤྱི་ཚོགས་ནས་ཁ་བྲལ་བཏང་སྟེ་བཙན་ཤེད་ཐོག་རྒྱ་ནག་གཞུང་གིས་གཉེར་བའི་གཏན་འཇགས་སློབ་གྲྭ་ཁག་ནང་བཅུག་ཡོད་པ་དང་དེའི་དམིགས་ཡུལ་གཙོ་བོ་ནི་བོད་པའི་ཕྲུ་གུ་དེ་དག་གྲངས་མང་རྒྱ་ཧན་མི་རིགས་ཀྱི་རིག་གཞུང་དང་སྐད་ཡིག་རྒྱ་མི་དམར་པོའི་ལྟ་བའི་སྐོར་སློབ་གསོ་སྤྲད་ནས་ཁོང་རྣམས་རྒྱ་ཧན་མི་རིགས་དང་དབྱེར་མེད་བཟོ་ཐབས་ཀྱི་སྲིད་བྱུས་ཤིག་ཡིན་པ་དང། ཡང་རྒྱ་གཞུང་གིས་བོད་མིའི་ཆོས་དང་རིག་གཞུང་གི་བྱེད་སྒོ་ཁག་ནང་ཐེ་ཇུས་བྱས་ནས་བོད་མིའི་ཆོས་དད་རང་དབང་དང་འདུ་འཛོམས་རང་དབང་འགྲུལ་བཞུད་རང་དབང་ཐོབ་ཐང་སོགས་ལ་ཡང་དམ་དྲག་བྱེད་མུས་ཡིན་སྐོར་གོང་ཞུས་སྙན་ཐོའི་ནང་བཀོད་པ་ལུང་འདྲེན་གནང་འདུག་ཡང་གནས་ཚུལ་འབྱུང་ཁུངས་གཞན་ཁག་ལྟར་ན་རྒྱ་གཞུང་གིས་བོད་ནང་གི་བོད་མིའི་འགྲོ་བ་མིའི་ཐོབ་ཐང་རྩིས་མེད་བརྡལ་བཤིག་ཚབས་ཆེ་གཏོང་བཞིན་པ་མ་ཟད་བོད་ནང་གི་ཆོས་ཕྱོགས་དང་རིག་གཞུང་གི་བསྟི་གནས་ཁག་གཏོར་བཤིག་བཏང་དང་གཏོང་བཞིན་པ། བོད་མི་རྣམས་ལ་སྡུག་སྦྱོང་མནར་གཅོད་གཏོང་མུས་དང། འཛིན་བཟུང་བཀག་ཉར་བྱེད་བཞིན་པ་དེ་བཞིན་བཙན་ཤེད་བཏང་སྟེ་སྐྱེ་སྒོ་བཀག་པ་དང་ཨ་མའི་མངལ་ནས་ཕྲུ་གུ་བཙན་ཤེད་ཀྱིས་འདོན་དུ་འཇུག་གི་ཡོད་པའི་གནས་ཚུལ་ཁག་ཐོ་བཀོད་གནང་ཡོད་སྐོར་ཡང་བཀོད་གནང་འདུག་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱ་ནག་གཞུང་ནས་བོད་ནང་གི་བོད་མིའི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་ཚབས་ཆེ་བཏང་དང་གཏོང་བཞིན་པ་ཁག་ལ་ངོ་རྒོལ་སྐྱོན་བརྗོད་དང་ཁ་རྡུང་གཏོང་བཞིན་པ། དེ་བཞིན་གནོན་ཤུགས་སྤྲོད་མུས་ཡིན་རུང་རྒྱ་གཞུང་གིས་རང་ཉིད་ནས་བཟོས་པའི་ནོར་འཁྲུལ་ཁག་གི་སྐོར་ངོས་ལེན་བྱ་རྒྱུའི་ཚབ་ལ་ད་དུང་བོད་ནང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐོག་དམིགས་ཡུལ་གསར་པ་བསྒྲུབས་ཡོད་ཚུལ་ཤོད་ཀྱི་ཡོད་ལུགས་ཀྱང་བཀོད་གནང་འདུག་ཡང་སྔ་ལོ་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་དགུན་དུས་ཀྱི་རྒྱལ་སྤྱིའི་ཨོ་ལམ་པིག་རྩེད་འགྲན་འཚོགས་སྐབས་རྒྱ་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་བཏང་དང་གཏོང་བཞིན་པའི་གནད་དོན་ཐད་རྒྱ་ནག་ལ་རྒྱལ་སྤྱིས་ངོ་རྒོལ་སྐྱོན་བརྗོད་དང། གནོན་ཤུགས་སྤྲད་པ་མ་ཟད་རྒྱལ་ཁབ་མང་པོས་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་འཚོགས་པའི་དགུན་དུས་ཀྱི་རྒྱལ་སྤྱིའི་ཨོ་ལམ་པིག་རྩེད་འགྲན་དེའི་ནང་མཉམ་ཞུགས་མ་གནང་བར་ངོ་རྒོལ་གནང་བ་དང་རྒྱ་ནག་ཐོག་དཔལ་འབྱོར་དང་ཚོང་འབྲེལ་གྱི་ཉེས་ཆད་བཀལ་བ་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་རྟོག་ཞིབ་དང་དཔྱད་ཞིབ་བྱ་རྒྱུར་རྒྱབ་སྐྱོར་གནང་ཡོད་སྐོར་ཡང་བཀོད་གནང་འདུག་ལ། ཡང་རྒྱ་གཞུང་གིས་ཤར་ཏུར་ཀི་སི་ཐན་ནང་གི་ཡུ་གུར་མི་རིགས་ས་ཡ་གཅིག་ལྷག་བཀག་ཉར་བྱས་ནས་ཁོང་ཚོར་བཙན་ཤེད་ཀྱིས་ངལ་རྩོལ་སྐུལ་བ་དང་སྡུག་སྦྱོང་མནར་གཅོད་བཏང་དང་གཏོང་བཞིན་པ་དེ་དག་ནི་འགྲོ་བ་མིའི་རིགས་ལ་ཁྲིམས་འགལ་གྱི་ནག་ཉེས་བསགས་པའི་བྱ་ངན་ཡིན་སྐོར་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གཙོ་འཛིན་ཟུར་པ་མཆོག་ནས་མཇུག་བསྡོམས་གནང་ཡོད་སྐོར་ཡང་བཀོད་གནང་འདུག། ཡང་རྒྱ་གཞུང་གིས་ཧོང་ཀོང་མི་མང་གི་རང་དབང་ཐོབ་ཐང་ཁག་ལ་དྲག་གནོན་བྱེད་མུས་ཡིན་པ་དང་མང་གཙོ་དོན་གཉེར་བ་དང་གསར་འགོད་པ་གྲོས་ཚོགས་འཐུས་མི་སོགས་འཛིན་བཟུང་བཀག་ཉར་བྱས་ནས་ཉེས་མེད་ཉེས་འཛུགས་ཀྱི་བཙོན་འཇུག་སོགས་བྱེད་མུས་ཡིན་པ་དང་ཧོང་ཀོང་ས་གནས་ལ་རང་སྐྱོང་ལྗོངས་ཀྱི་ཁེ་དབང་ཆེ་ཙམ་ཡོད་པའི་རང་དབང་ཐོབ་ཐང་ཁག་དང་ཁྲིམས་ཀྱི་དབང་བསྒྱུར་ལ་རྩིས་མེད་བཏང་སྟེ། ཧོང་ཀོང་ཐོག་གདུག་རྩུབ་དྲག་གནོན་ཆེ་བའི་ཁྲིམས་གཞི་སོགས་བཙན་འགེལ་བྱས་ཡོད་སྐོར་བཀོད་གནང་འདུག་ལ་གོང་ཞུས་དེ་དག་ནི་ལོ་འདིའི་ནང་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་འཕེལ་ཕྱོགས་ཡིན་ལུགས་ཀྱང་སྤྱི་ཟུར་མཁས་གྲུབ་དོན་གྲུབ་ལགས་ཀྱིས་སྤེལ་གནང་བའི་ཆེད་རྩོམ་འདིའི་ནང་བཀོད་གནང་འདུག། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས། ཧྥ་རན་སིའི། RFI། ཞེས་པའི་གསར་འགྱུར་བརྒྱུད་ལམ་གྱིས་གནད་འདྲི་ཞུས་པའི་ལན་དུ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྐུའི་ཡང་སྲིད་རྩད་གཅོད་ཐད་རྒྱ་ནག་གཞུང་ལ་ཐོབ་ཐང་དང་དབང་ཆ་གང་ཡང་མེད་པ་གསུངས་པའི་སྐོར་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་བཏོན་པའི་གནས་ཚུལ་དེའི་ནང་བཀོད་འདུག་དེ་ཡང་གོང་ཞུས་ཧྥ་རན་སིའི། RFI། ཞེས་པའི་གསར་འགྱུར་བརྒྱུད་ལམ་དེས་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ལ། གལ་སྲིད་རྒྱ་ནག་གཞུང་གིས་དེ་སྔོན་པཎ་ཆེན་རིན་པོ་ཆེའི་ཡང་སྲིད་ཐོག་བྱས་པ་བཞིན་མ་འོངས་པར་རྒྱལ་བ་རིན་པོ་ཆེའི་ཡང་སྲིད་ཐོག་ཡང་དེ་ལྟར་ལག་བསྟར་བྱས་པ་ཡིན་ན་དེར་ཡ་ལན་ཇི་འདྲ་གནང་མིན་སྐོར་དྲི་བ་གནང་སྐབས་ནོར་འཛིན་སྒྲོལ་མ་ལགས་ཀྱིས། ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཡང་སྲིད་སྐོར་སྤྱི་བསྒྲགས་ཤིག་སྤེལ་གནང་བ་དེའི་ནང་མགོན་པོ་གང་ཉིད་ཀྱི་ཡང་སྲིད་རྩད་གཅོད་ཐད་གང་ཉིད་སྐུ་སྒེར་ལས་གཞན་རྒྱ་ནག་གཞུང་ཚོགས་པ་སུར་ཡང་རྩད་གཅོད་བྱེད་རྒྱུའི་ཐོབ་ཐང་མེད་པ་བཀའ་གནང་ཡོད་པའི་སྐོར་ལན་འདེབས་གནང་ཡོད་པ་རེད་འདུག་དེ་བཞིན་ནོར་འཛིན་སྒྲོལ་མ་ལགས་ཀྱིས ྋགོང་ས་མཆོག་དགུང་གྲངས་དགུ་བཅུར་ཕེབས་སྐབས་བོད་བརྒྱུད་ནང་པའི་ཆོས་ལུགས་ཁག་དང། མི་མང་ལ་བཀའ་སྩལ་གྱིས་ཡང་སྲིད་ཕེབས་དགོས་མཆིས་ཚེ་སྐུའི་ཡང་སྲིད་རྩད་གཅོད་གནང་ཕྱོགས་ཀྱི་ལམ་སྟོན་གྱི་ཡིག་ཆ་ཁ་གསལ་ཞིག་འགྲེམས་སྤེལ་གནང་རྒྱུ་ཡིན་པ་བཀའ་གནང་ཡོད་པའི་སྐོར་ལན་འདེབས་གནང་འདུག། གཞན་ཡང་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ལ་གོང་ཞུས་ཧྥ་རན་སིའི། RFI། ཞེས་པའི་གསར་འགྱུར་བརྒྱུད་ལམ་དེས་ད་ལྟའི་བོད་རྒྱ་འབྲེལ་མོལ་གྱི་གནས་བབ་དང། བོད་ནང་གི་བོད་མི་ཚོས་ཁོང་ཚོའི་ཆེད་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ལས་དོན་ཇི་སྤེལ་ཤེས་རྟོགས་ཡོད་མེད་དང། བོད་ནང་ད་ལྟ་དང་ལོ་བཅུ་གོང་གི་གནས་སྟངས་དང་བསྡུར་བ་ཡིན་ན་གནས་སྟངས་ཇི་འདྲ་ཡོད་པའི་སྐོར་དྲི་བ་ཁག་ལ་ལན་འདེབས་གནང་ཡོད་པ་རེད་འདུག། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོ་ལགས་དང། ཁྲེན་ལྷུན་གྲུབ་ཚེ་རིང་ཡིན། ལོ་རྒྱུས་ཐོག་ནས ྋགོང་ས ྋསྐུ་ཕྲེང་བདུན་པ་སྐལ་བཟང་རྒྱ་མཚོ་མཆོག་གིས་བོད་ཀྱི་རྒྱལ་ས་ལྷ་སའི་ནང་ཡེ་ཤུའི Capuchin གྲྭ་པ་ཚོར་ས་ཆ་དང་ཡེ་ཤུའི་ལྷ་ཁང་བཞེངས་ཆོག་པའི་བཀའ་རྒྱ་བསྩལ་གནང་མཛད་ཡོད་པ་རེད་འདུག་འདི་དང་འབྲེལ་སང་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་ལྔ་སྟེ་ལོ་ལྟར་སྟོན་པ་ཡེ་ཤུའི་འཁྲུངས་སྐར་སྲུང་བརྩི་ཞུ་སྲོལ་ལྟར་འཛམ་གླིང་གི་ཡེ་ཤུའི་ཆོས་ལུགས་ཀྱི་རྗེས་འབྲང་པ་མི་མང་ཐེར་འབུམ་ལྷག་གིས་དུས་ཆེན་དེ་སྲུང་བརྩི་ཞུ་སྲོལ་ཡོད་ཅིང། ཡེ་ཤུའི་ཆོས་ལུགས་རྗེས་འབྲང་པ་རྣམས་ཀྱིས་སྟོན་པ་ཡེ་ཤུའི་འཁྲུངས་སྐར་གྱི་སྔོན་ནུབ་གཟའ་ཉི་མ་བཞིའི་གོང་དེར། Advent། ཡང་ན། Nativity Fast། ཞེས་བསྙེན་གནས་སུ་ཉིན་གྲངས་བཅུ་གཉིས་རིང་བཞུགས་སྲོལ་ཡོད་པ་རེད་འདུག་ལོ་རྒྱུས་ཐོག་ནས་སྟོན་པ་ཡེ་ཤུ Jesus Christ Bethlehem གྲོང་ཁྱེར་དུ་འཁྲུངས་པ་དང་ཁོང་གི་ཡབ་ཡུམ Joseph དང Mary རྣམ་པ་གཉིས་གྲོང་ཁྱེར་དེར་ཕེབས་འབྱོར་གནང་སྐབས་བཞུགས་ཡུལ་མ་ཐོབ་པར་བརྟེན་ཁོང་རྣམ་པ་གཉིས་སྒོ་ཕྱུགས་སེམས་ཅན་སྡོད་ཁང་ཞིག་ན་བཞུགས་དགོས་བྱུང་གནང་བ་དང། དུས་ཡུན་རིང་པོ་མ་ཐོགས་པར་སྟོན་པ་ཡེ་ཤུ་དེ་གར་སྐུ་འཁྲུངས་ཡོད་པ་རེད་འདུག་སྟོན་པ་ཡེ་ཤུའི་ཆོས་ལུགས་རྗེས་འབྲང་པ་རྣམས་ཀྱིས་སྟོན་པ་ཡེ་ཤུ་འཛམ་གླིང་དེར་མིའི་གཟུགས་སུ་བྱོན་པ་དེ་འགྲོ་བ་མིའི་སྡིག་བཤགས་གི་ཆེད་བྱོན་པར་ཡིད་ཆེས་གནང་གི་ཡོད་པ་རེད་འདུག་སྟོན་པ་ཡེ་ཤུའི་འཁྲུངས་སྐར་ཉིན་ཁོང་གི་རྗེས་འབྲང་པ་རྣམས་ཀྱིས་ཕན་ཚུན་ལག་རྟགས་སྤྲོད་རེས་བྱེད་པ་དང། ནང་མི་ཕན་ཚུན་འདུ་འཛོམས་ཀྱི་ཐོག་ཐུགས་སྤྲོ་གཏོང་བ་དང། རང་གི་ནང་ཁྱིམ་སྐམ་གློག་སོགས་པའི་ཐོག་མཛེས་བཟོ་བྱེད་སྲོལ་ཡོད་པ་རེད་འདུག་ཡེ་ཤུའི་རྗེས་འབྲང་པ་ཕལ་ཆེ་བས་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་ལྔ་ཉིན་སྟོན་པ་ཡེ་ཤུའི་འཁྲུངས་སྐར་སྲུང་བརྩི་ཞུ་སྲོལ་ཡོད་ནའང། གཞན་ཁག་ཅིག་གིས་ཕྱི་ཟླ་དང་པོའི་ཚེས་དྲུག་དང། བདུན་དང། བཅུ་དགུ་བཅས་པ་སོ་སོར་འཁྲུངས་སྐར་སྲུང་བརྩི་ཞུ་མཁན་ཡང་ཡོད་པ་རེད་འདུག། གཞན་ཡང་སྟོན་པ་ཡེ་ཤུའི་འཁྲུངས་སྐར་ཉིན་འཛམ་གླིང་གི་ཡེ་ཤུའི་ཆོས་བྱེད་རྒྱལ་ཁབ་ཁག་ཙམ་མ་ཟད་གཞན་རྒྱལ་ཁབ་ཁག་མང་ཆེ་བའི་ནང་ལས་ཀ་ནས་གུང་སེང་སྤྲོད་སྲོལ་ཡོད་པ་རེད། ཡང་ཨ་མི་རི་ཀའི་བདེ་སྲུང་ལས་ཁང་གིས་རྒྱ་ནག་གཞུང་ནས་ཞི་བདེ་རྒྱ་མཚོ་དང་ལྷོ་རྒྱ་ནག་རྒྱ་མཚོ་སོགས་ཀྱི་ཐོག་བདག་དབང་ཡོད་ཁུལ་བཤད་ནས་སྟངས་འཛིན་བྱེད་ཐབས་ལ་འགོག་རྒོལ་གནང་ཕྱིར་འགྲོ་སོང་ཆེན་པོ་གཏོང་གཏན་འཁེལ་འདུག། ཨ་རིའི་སྲིད་འཛིན་ཇོ་བྷའི་ཏེན་མཆོག་གིས་འདི་ལོའི་ཨ་རིའི་བདེ་སྲུང་ལས་ཁང་གི་ཨ་སྒོར་ཐེར་འབུམ་བརྒྱད་བརྒྱ་བརྒྱད་ཅུ་གྱ་དྲུག་འགྲོ་སོང་གཏོང་རྒྱུའི་ཁོངས་ནས་ཨ་སྒོར་ཐེར་འབུམ་བཅུ་དྲུག་རྒྱ་ནག་གིས་ཞི་བདེ་རྒྱ་མཚོ་དང་ལྷོ་རྒྱ་ནག་རྒྱ་མཚོ་སོགས་ཀྱི་ཐོག་བདག་དབང་ཡོད་ཚུལ་བཤད་ནས་རྒྱ་སྐྱེད་གཏོང་ཐབས་ལ་འགོག་རྒོལ་ཆེད་གཏོང་རྒྱུའི་ཁྲིམས་འཆར་ལ་རེས་གཟའ་པ་སངས་ཉིན་མཚན་རྟགས་བསྐྱོན་ནས་དེ་ཁྲིམས་གཞིར་གཏན་འབེབས་གནང་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཨ་རིའི་བདེ་སྲུང་ལས་ཁང་གི་འགྲོ་གྲོན་བཀའ་འཁྲོལ་གྱི་ཁྲིམས་འཆར་འདི་བཞིན་སྤྱི་ཟླ་བཅུ་གཉིས་པའི་ཚེས་བཅོ་བརྒྱད་ཉིན་ཨ་རིའི་གྲོས་ཚོགས་གོང་མའི་ནང་རྒྱབ་སྐྱོར་ཡོད་མེད་འོས་ཤོག་འཕེན་སྐབས་རྒྱབ་སྐྱོར་ཡོད་པའི་འོས་ཤོག་གྲངས་བརྒྱད་ཅུ་གྱ་བདུན་དང་ངོ་རྒོལ་འོས་གྲངས་བཅུ་གསུམ་བྱས་ནས་མང་མོས་རྒྱབ་སྐྱོར་ཐོབ་འདུག་ལ། ཡང་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་ཉིན་ཨ་རིའི་གྲོས་ཚོགས་འོག་མའི་ནང་དེ་དེ་བཞིན་གྱི་འོས་ཤོག་འཕེན་སྐབས། རྒྱབ་སྐྱོར་གནང་མཁན་འོས་གྲངས་སུམ་བརྒྱ་བཅུ་དང་ངོ་རྒོལ་གནང་མཁན་འོས་གྲངས་བརྒྱ་དང་བཅོ་བརྒྱད་བྱུང་ནས་མང་མོས་རྒྱབ་སྐྱོར་ཐོབ་འདུག་ཨ་རིའི་གྲོས་ཚོགས་གོང་མའི་གྲངས་མང་དམངས་གཙོ་ཚོགས་པའི་དབུ་ཁྲིད་ཅག་ཤུ་མར་མཆོག་གིས་འདི་ནི་ཨ་རིའི་སྲིད་དོན་ཚོགས་པ་གཉིས་ཟུང་འབྲེལ་སྒོ་ནས་ཕྱག་ལས་གནང་བའི་གྲུབ་འབྲས་ཤིག་ཡིན་པ་དང་ཨ་རིའི་མི་མང་གིས་ཨ་རིའི་གྲོས་ཚོགས་ནས་འདི་འདྲའི་མཉམ་འབྲེལ་གནང་བའི་འདོད་པ་གནང་གི་ཡོད་ལུགས་ཀྱང་གསུངས་འདུག། ཡང་ཨ་རིའི་སྲིད་འཛིན་ཇོ་བའི་ཏེན་མཆོག་གིས་གོང་ཞུས་ཨ་རིའི་བདེ་སྲུང་གི་ཁྲིམས་གཞི་དེ་མ་འོངས་པར་དམག་འཁྲུག་སོགས་གདོང་ཐུག་བྱུང་སྐབས་ཨ་རིའི་དམག་ཤེས་པ་ཚོར་མཁོ་བའི་དམག་དོན་ཡོ་ཆས་ཁག་བསྒྲུབ་རྒྱུ་དང་ཨ་རིའི་དམག་མི་དང་ཁོང་ཚོའི་བཟའ་ཚང་དེ་བཞིན་ནང་མི་རྣམས་ལ་ཞབས་ཞུ་སོགས་ལ་རྒྱབ་སྐྱོར་གནང་རྒྱུ་ཡིན་ལུགས་གསུངས་འདུག་གོང་ཞུས་ཁྲིམས་གཞི་དེའི་ནང་ཨ་རིའི་དམག་སྲིད་ལས་ཁུངས Pentagon གྱིས་ཞི་བདེ་རྒྱ་མཚོའི་མངའ་ཁུལ་སྲུང་སྐྱོབ་ཆེད་ཨ་སྒོར་ཐེར་འབུམ་དགུ་དང་གྲངས་ཆུང་གཅིག་རེ་སྐུལ་ཞུས་པ་ལས་ལྷག་པ་ཨ་སྒོར་ཐེར་འབུམ་བཅུ་བཞི་དང་གྲངས་ཆུང་བདུན་གནང་ཡོད་པ་དེ་ནི་གཙོ་བོ་ཨ་རིའི་གླིང་ཕྲན་མངའ་སྡེ Hawaii དང Guam གཉིས་ཀྱི་བདེ་སྲུང་རྒྱ་སྐྱེད་གཏོང་ཕྱིར་ཡིན་སྐོར་ཨ་རིའི་བདེ་སྲུང་གི་འབྲེལ་ཡོད་དཔོན་རིགས་ཚོས་གསུངས་འདུག། ཡང་གོང་ཞུས་ཨ་རིའི་བདེ་སྲུང་ལས་ཁང་གི་ཁྲིམས་གཞི་དེ། AUKUS Security Pact། ཞེས་ཨ་མི་རི་ཀ་དང་ཨོ་སི་ཁྲེ་ལི་ཡ་དེ་བཞིན་དབྱིན་ཡུལ་བཅས་ཡུལ་གྲུ་གསུམ་གྱི་བདེ་འཇགས་སྲུང་སྐྱོབ་ཐད་མཐུན་གྲོས་བཞག་གནང་བ་གཞིར་བཟུང་ཨ་རིས་ཨོ་སི་ཁྲེ་ལི་ཡ་དང་དབྱིན་ཡུལ་གཉིས་ལ་མེ་ཤུགས་འཕུར་མདེལ་ལྡན་པའི་མཚོ་འོག་གྲུ་གཟིངས་ཚོང་འབྲེལ་གནང་རྒྱུ་ཆོག་མཆན་གནང་ཡོད་པ་མ་ཟད་ཨོ་སི་ཁྲེ་ལི་ཡ་དང་དབྱིན་ཡུལ་གྱི་ཁེ་གཉེར་ལས་ཁང་ཁག་གིས་ཨ་རིའི་བདེ་སྲུང་ཆེད་ཀྱི་བཟོ་རྩལ་རིག་གནས་ཁག་ཉོ་རྒྱུར་ཆོག་མཆན་ཞུ་མི་དགོས་པའི་ཆག་ཡང་སོགས་ཀྱང་གནང་ཡོད་པའི་གནས་ཚུལ་འདུག། ཡང་རྒྱ་ནག་གཞུང་གིས་དྲ་རྒྱའི་ཐོག་གི་རྩེད་མོའི་ཐོག་གི་སྒྲིག་གཞི་ཟིན་བྲིས་དེར་འགྱུར་བ་གཏོང་སྲིད་པའི་སྐོར་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་ནང་གནས་ཚུལ་བཏོན་ཡོད་པ་རེད་འདུག་དེ་ཡང་ཁ་ཉིན་རེས་གཟའ་པ་སངས་ཉིན་རྒྱ་ནག་གཞུང་གིས་དྲ་རྒྱའི་ཐོག་གི་རྩེད་མོའི་ཐོག་གི་སྒྲིག་གཞིའི་ཟིན་བྲིས་དེ་གསལ་བསྒྲགས་བྱས་པའི་རྗེས། འཕྲུལ་རིག་དང་འབྲེལ་བའི་ཁེ་གཉེར་ལས་ཁང་ཁག་གིས་མ་ཤེར་ཧ་ཅང་གི་ཕོན་ཆེ་ཚོང་བསྒྱུར་བྱས་པའི་རྐྱེན་གྱིས། དཔེར་ན་རྒྱ་ནག་གི་འཕྲུལ་རིག་ཐོག་ཁེ་གཉེར་ལས་ཁང་ཆེ་ཤོས་ཁྲེ་ཏན་ཚིན་ཞེས་པ་དེ་མ་ཤེར་གྱི་རིན་གོང་བརྒྱ་ཆ་བཅུ་གཉིས་ལྷག་མར་ཆག་ནས། མ་གནས་ཨ་མི་རི་ཀའི་ཌོ་ལར་ཐེར་འབུམ་མང་པོའི་མ་ཤེར་གྱི་རིན་གོང་མར་ཟགས་ཡོད་པ་རེད་འདུག། རྒྱ་ནག་གི་གཞུང་གཉེར། CCTV། ཞེས་པའི་བརྙན་འཕྲིན་ལས་ཁང་དེས་བརྗོད་ན་རྒྱ་ནག་གཞུང་གིས་ཚོང་གི་སྒྲིག་གཞི་བཀོད་འདོམས་བྱེད་མཁན་ཚོས་དྲ་རྒྱའི་ཐོག་གི་རྩེད་མོའི་ཟིན་བྲིས་ནང་རྩེད་འགྲན་པ་རྣམས་ཉིན་རེར་རྩེད་འགྲན་ནང་ཞུགས་ཆོག་རྒྱུའི་སྒྲིག་གཞི་སོགས་པའི་ཐོག་འགྱུར་བ་གཏོང་སྲིད་པའི་སྐོར་གནས་ཚུལ་བཏོན་ཡོད་པ་རེད་འདུག་དྲ་རྒྱའི་ཐོག་ཞིབ་འཇུག་གི་ཚན་པ། Niko Partners། ཞེས་པ་དེའི་འགན་འཛིན Daniel Ahmad ཡིས། ང་ཚོས་ཉེན་ཚབས་ཆེ་ཤོས་དེ་རྒྱ་ནག་གཞུང་གིས་མི་རྒན་པར་ཡང་ཕྲུ་གུ་ལྟར་སྒྲིག་གཞི་གཅིག་མཚུངས་བཀོད་འདོམས་བྱེད་པའི་ཉེན་ཁ་མཐོང་གི་འདུག་གལ་སྲིད་རྒྱ་ནག་གཞུང་གིས་སྲིད་ཇུས་མཁྲེགས་པོ་དེ་འདྲ་ལག་བསྟར་བྱས་པ་ཡིན་ན་མ་འོངས་པར་དྲ་རྒྱའི་ཐོག་གི་རྩེད་རིགས་དང་འབྲེལ་བའི་ཚོང་འགུགས་ཀྱི་ལས་དོན་ཐོག་མཇུག་འབྲས་ངན་པ་ཡོང་རྒྱུ་ཡིན་པའི་སྐོར་ཉེན་བརྡ་བཏང་གནང་ཡོད་འདུག་རྒྱ་ནག་ནི་འཛམ་གླིང་ནང་དྲ་རྒྱའི་ཐོག་རྩེད་མོའི་ཁྲོམ་ར་ཆེ་ཤོས་དེ་ཡིན་པ་དང་གོང་ཞུས། Tencent ཞེས་པའི་ཚོང་གཉེར་ལས་ཁང་དེར་དངུལ་ཐོག་ཡོང་སྒོ་ཡང་ཆེ་ཤོས་ཡོད་པའི་སྐོར་གནས་ཚུལ་ནང་བཀོད་འདུག། ཐེངས་འདིའི་ན་གཞོན་དང་སློབ་ཕྲུག་གི་ལེ་ཚན་ནང། རྒྱ་གར་ནང་ཁྲིམས་ཀྱི་མཐོ་སློབ་ཐོན་པའི་ན་གཞོན་ཕུར་བུ་སྒྲོལ་མ་ལགས་དང་ལྷན་དུ། ཁྲིམས་ལུགས་ཐོག་སློབ་སྦྱོང་བྱེད་དགོས་པའི་དམིགས་ཡུལ་ཞེས་པའི་བརྗོད་གཞིའི་ཐོག་གསར་འགོད་པ་ནོར་སྡེ་སྒྲོལ་མ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་རོགས་གནང། ཐེངས་འདིའི་ན་གཞོན་དང་སློབ་ཕྲུག་གི་ལེ་ཚན་ནང་རྒྱ་གར་ནང་ཁྲིམས་ཀྱི་མཐོ་སློབ་ཐོན་པ་ན་གཞོན་ཕུར་བུ་སྒྲོལ་མ་ལགས་དང་ལྷན་དུ་ཁྲིམས་དང་འགྲོ་བ་མིའི་ཐོབ་ཐང་གནས་བབ་སྐོར་གླེང་མོལ་ཞུ་རྒྱུ་ཡིན། ཕུར་བུ་སྒྲོལ་མ་ལགས་ཐེངས་འདིའི་ན་གཞོན་དང་སློབ་ཕྲུག་གི་ལེ་ཚན་ནང་མཉམ་ཞུགས་གནང་བར་ཐུགས་རྗེ་ཆེ། ལགས་འོང་ཐུགས་རྗེ་གནང། ཕུར་བུ་སྒྲོལ་མ་ལགས་དེ་སྔོན་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་རྒྱ་གར་ལྷོ་ཕྱོགས་མཱི་སོར་གྲོང་ཁྱེར་ནང་རྟེན་གཞི་བྱས་པའི JSS Law College ཁྲིམས་ཀྱི་མཐོ་སློབ་ནས་ཁྲིམས་ཐོག་ཉེ་བའི་གཙུག་ལག་རབ་འབྱམས་པའི་བསླབ་པ་མཐར་སོན་པ་དང་ད་ལྟའི་ཆར་བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་དུ་ཁྲིམས་དོན་ཕྱག་ལས་གནང་མུས་ཡིན་པ་རེད། ཕུར་བུ་སྒྲོལ་མ་ལགས་དྲི་བ་དང་པོ་འདི། ཁྱེད་རང་བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་དུ་ཕྱག་ལས་གནང་ནས་ད་བར་ཟླ་བ་བརྒྱད་ལྷག་ཕྱིན་འདུག་འདས་པའི་ཟླ་བ་བརྒྱད་འདིའི་ནང་ལ་ཁྱེད་རང་ལ་ཉམས་མྱོང་ཆེ་ཤོས་འདྲ་པོ་ཅིག་ག་རེ་བྱུང་སོང་བས། ལགས་འོང། ཐོག་མ་དེ་ལ་གོ་སྐབས་དེ་གནང་བ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུས་ཡིན། སྤྱིར་བཏང་ནས་ད་ང་རང་ཉིས་སྟོང་ཉི་ཤུ་རྩ་གཉིས་ལ་འདུག་སེ་སློབ་ཐོན་བྱས་བྱས་ནས་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཕྱི་ཟླ་ལྔ་པ། ཚེས་གཅིག་ལ་དུ་བྱས་ནས་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་ནང་ལས་གཞི་ལས་ཀ་དེ་འགོ་བཙུགས་པ་ཡིན། སྐབས་དེ་དུས་སྐབས་སུ་ད་ད་ལྟ་བར་དུ་ལས་ཀ་བྱས་རྗེས་ཁྱོན་བསྡོམས་ཟླ་བ་བརྒྱད་འགྲོ་རྗེས་འགྲོ་གི་ཡོད་རེད་སྐབས་དེ་དུས་སྐབས་སུ་ང་རང་ངོས་ནས་མྱོང་ཚོར་ཆེ་ཤོས་དེ་ག་རེ་བྱུང་ཟེར་ན། ཕྱིའི་མི་མཉམ་དུ་འབྲེལ་བ་བྱས་རྗེས་ར་ཁ་ཅན་ལ་ང་ཚོ་གི་ལྟེ་གནས་ཁང་ནང་ལ་སྤྱིར་བཏང་ནས་དུ་བྱས་ནས་འབྲེལ་བ་མང་པོ་ཅིག་ཕྱི་མི་དང་རྒྱ་གར་ནང་བཞིན་གྱི་དེ་མིན་གྱི་གཏན་འཁེལ་ཚོ་ནས་ཤོར་བ་ནི NGO ཞིག་ར་དེ་འདྲས་མཉམ་དུ་འབྲེལ་བ་མང་པོ་ཞིག་བྱས་དང་བྱེད་བཞིན་པའི་སྒང་རེད། ལས་གཞི་ཡིན་ནའི་རེད་ད་ནི་བྱས་ཙང་ཚོགས་པའི་ཀྱི་མཚམས་རེ་འདྲའི་གོ་སྒྲིག་བྱེད་རྒྱུ་དེ་འདྲའི་སྒང་ལ་ཉམས་མྱོང་མང་པོ་ཞིག་ཨ་ནི་མི་མང་པོ་ཞིག་མཉམ་དུ་འབྲེལ་བ་བྱེད་དུས་ང་རང་ངོས་ནས་མྱོང་ཚོར་ཆེ་ཤོས་དང་ཅིག་སོ་སོ་ངོས་ནས་དགའ་མོས་ངང་ནས་ལས་ཀ་བྱེད་ནས་ཅིག་མྱོང་ཚོར་ཆེ་ཤོས་དེ་ང་རང་དེ་ག་རང་རེད་བསམ་གྱི་འདུག་སྤྱིར་བཏང་ནི་མི་མཉམ་དུ་སྐད་ཆ་བཤད་ཞོར་ར་དེ་ཡང་ང་རང་ངོས་ནས་ཅིག་སོང་ན་དེ། སྐྱིད་པོ་རེད་བསམ་གྱི་འདུག་ང་རང་ངོས་ནས་ཀྱང་ལས་ཀ་འགོ་བཙུགས་ནས་ཁྲིམས་གཅིག་པུ་ལ་མ་ཡིན་པ་བྱས་དེ་མིན་གྱི་ཁྲིམས་ལས་ལྷག་མི་མཉམ་དུ་འབྲེལ་བ་བྱེད་ཡ་དང་མི་མཉམ་སྐད་ཆ་བཤད་ཡ་དེ་ནང་བཞིན་མི་མཉམ་ཐུག་དུས་སྐད་ཆ་ག་འདྲའི་བཤད་དགོས་ཡོད་མེད་ཨ་ནས་ཀྱང་ནས་འགྲོ་བ་མིའི་ཐོབ་ཐང་སྒང་ལ་སྐད་ཆ་བཤད་ནའི་རེད་སོ་སོའི་ཚོགས་པའི་གི་ལས་གཞི་སྒང་ལ་སྐད་ཆ་བཤད་ནས་དེ་འདྲའི་སྒང་ལ་ཅིག་མི་མཉམ་དུ་ཐུག་ནས་སྐད་ཆ་བཤད་ཡོད་རེད་བ་འདི་སྒང་ལ་ང་རང་མྱོང་ཚོར་ཆེན་པོ་ཞིག་རག་སོང།
ཞེས་ཕུར་བུ་སྒྲོལ་མ་ལགས་ཁྱེད་རང་རྒྱ་གར་ནང་སྐྱེ་འཚར་བྱུང་རེད་མཐའ་མ་ཁྲིམས་ཀྱི་མཐོ་སློབ་ཐོན་པའི་ན་གཞོན་ཞིག་ཆགས་ཀྱི་ཡོད་རེད་འོན་ཀྱང་ཁྱེད་རང་ལྟ་བུ་བོད་ཀྱི་ན་གཞོན་མང་པོ་ཞིག་རྒྱ་གར་ནང་ལ་ལས་ཀ་རག་ཡག་དཀའ་ལས་ཁག་པོ་ཡོད་པ་དང་དེ་འདྲས་གསུང་མཁན་མང་པོ་འདུག་ཨ་ནི་ཁྱེད་རང་གི་ངོས་ནས་རྒྱ་གར་ནང་ལ་སོ་སོ་ནུས་པ་ལ་གཞིགས་ནས་ལས་ཀ་རག་ཡག་དེ་དཀའ་ལས་ཁག་པོ་གཟིགས་ཡོད་ན། ལགས་འོང་དང་པོ་དེ་ལ་དྲི་བ་དེ་ལ་ཐུགས་རྗེ་གནང་ཞུ་གི་ཡིན་ཏེ་དྲི་བ་དེ་དངོས་གནས་ནི་གལ་ཆེན་པོ་ཞིག་མཐོང་གི་འདུག་ག་རེ་ལབ་ན་སྤྱིར་བཏང་ང་རང་ངོས་ནས་ཀྱང་འདིའི་སྒང་ལ་ཚོར་བ་ཤུགས་ཆེན་པོ་ཞིག་སླེབས་སོང་ཞུ་གི་ཡིན། ད་ངས་ཉིས་སྟོང་ཉེར་གསུམ་ནང་ལ་བསྡུ་བཞིན་ནས་སོ་སོའི་མཐོ་རིམ་སློབ་གྲྭ་ཐོན་རེད་སྐབས་དེ་དུས་སྐབས་སུ་སློབ་སྦྱོང་བྱེད་པའི་བརྒྱུད་རིམ་གྱི་ལོ་ལྔ་དེའི་རིང་ལ་སོ་སོའི་ངོས་ནས་བསམ་པ་ཞིག་ཡོད་རེད་བ་ཅིག་མ་འོངས་པར་སློབ་ཐོན་ཟིན་རྗེས་མི་ཚེ་ནང་ལས་ཀ་འདི་བྱེད་ཀྱི་ཡིན་བསམ་པ་ནང་བཞིན་གྱི་དངོས་གནས་སྤྱི་ཚོགས་ནང་དེ་འདྲ་མི་འདུག་ཞུ་གི་ཡིན། འདི་ང་རང་ལ་ཚོར་བ་ཤུགས་ཆེན་པོ་ཞིག་སླེབས་སོང། ང་ཚོ་སློབ་སྦྱོང་སྦྱང་བའི་བརྒྱུད་རིམ་དེ་ལ་གཅིག།

དངོས་གནས་ཀྱི་སོ་སོ་འདོད་པ་ཡོད་པ་ནང་བཞིན་མེད་པ་དང། ལས་ཀ་རག་ནའི་ཡང་སོ་སོ་ས་ཆ་དེ་ལ་མ་དགའ་བ་དང། དེ་ལས་ཀ་དེ་ཡང་སོ་སོའི་གི་སློབ་སྦྱོང་སྦྱངས་པ་ནང་བཞིན་མེད་པ་དང་དེ་འདྲའི་སྒང་ལ་ཚོར་བ་མང་པོ་ཞིག་སླེབས་སོང་སྐབས་དེ་དུས་ང་རང་གྲོགས་མོ་ཚོ་དང་མཉམ་དུ་དེ་འདྲའི་སྒང་ལ་བཀའ་མོལ་ཞུ་ཡག་རག་སོང། དེ་དུས་ཁོང་ཚོས་ཀྱང་དེ་འདྲའི་གཅིག་པ་གཅིག་རྐྱང། མང་པོ་ཞིག་ལ་དཀའ་ངལ་འཕྲད་འདུག་དེ་ནས་ང་རང་ཀྱང་ཚོར་བ་ཤུགས་ཆེན་པོ་བྱུང་སོང་ཞུ་གི་ཡིན། ཚང་མ་སོ་སོ་ནུས་པ་ཁ་ཁ་ཡོད་རེད་སོ་སོ་གི་འདོད་པ་ཁ་ཁ་ཡོད་རེད་དེ་ལ་དཔག་པའི་སོ་སོ་སྤྱི་ཚོགས་ནང་འགྲིག་འགྲུབ་རེད་བསམ་གྱི་འདུག་བྱས་ཙང་ང་རང་འདྲ་པོ་ཆ་བཞག་ན། ཟླ་བ་དྲུག་ཙམ་དེ་འདྲའི་ནང་ལ་ལྷག་སོང་སྐབས་དེ་དུས་སོ་སོ་ལ་བསམ་བློ་ནང་མང་པོ་ཞིག་ཚོར་བ་སླེབས་སོང་དེ་འདྲའི་ག་ཡིན་ནའང་སློབ་སྦྱོང་སྦྱངས་ནས་འཕྲོ་བརླག་ཡིན་ན་སློབ་སྦྱོང་སྦྱངས་ཀྱིས་ད་ངས་ཁྲིམས་ཀྱི་སློབ་སྦྱོང་སྦྱངས་ཏེ་འགྲིག་ཡོད་ན་ལབ་ནས་སོ་སོའི་ངོས་ནས་དོགས་པ་དང་ཅིག་འགྱོད་པ་སྐྱེས་ཅིག་ཡོད་ལ་ཚོར་བ་དེ་ཤུགས་ཆེན་པོ་སླེབས་སོང་ཞུས་ཡིན་ནའི་ཕྱིས་སུ་ནི་སོ་སོའི་དངོས་གནས་དང་སོ་སོའི་འདོད་པ་དང་སོ་སོ་དངོས་གནས་ཀྱིས་ཅིག་སོ་སོའི་གི་ལྟ་ཚུལ་དང་སོ་སོའི་དེ་འདྲའི་དང་བསྟུན་ནས་ལས་ཀ་རག་དུས་ཡང་ལས་དེ་འདྲའི་ཞིག་མ་རེད་འདུག་པ་བསམ་ནས་ཡང་ཚོར་བ་མི་འདྲ་ཞིག་སླེབས་སོང་ཞུ་གི་ཡོད། ད་བྱས་ཙང་སྤྱིར་བཏང་ནི་ལས་ཀ་ལབ་དེ་སློབ་སྦྱོང་སྦྱང་བ་ཙམ་གྱི་ལས་ཀ་རག་གི་རེད་ལབ་ད་དེ་ནི་ཏག་ཏག་རེད་མི་འདུག་བསམ་གྱི་འདུག་ཨ་ནི་ང་རང་གིས་མཐོང་བ་ད་ལྟའི་སྤྱི་ཚོགས་ནང་ལ་བོད་མི་མང་པོ་ཞིག་དམིགས་བསལ་གྱི་བོད་པའི་སློབ་ཕྲུག་མང་པོ་ཞིག་སོ་སོའི་སློབ་སྦྱོང་ཅིག་སྦྱངས་རེད་ཡིན་ནའི་དངོས་སུ་སོ་སོའི་སྤྱི་ཚོགས་ནང་ལས་ཀ་བྱ་ཡག་འགྲོ་དུས་དེ་སློབ་སྦྱོང་དེ་དང་འཚམས་པའི་ལས་ཀ་ཅིག་རག་གི་མི་འདུག་ད་ཡིན་ནའི་ཀྱང་ཨ་ལས་ཀ་ནི་གལ་ཆེན་པོ་རེད་ལབ་ནས་སོ་སོའི་སློབ་སྦྱོང་སྦྱང་རྒྱུ་དེ་ད་སློབ་སྦྱོང་སོ་སོ་དཔེར་བྱས་ན་ཁྲིམས་འདྲ་པོ་སྦྱངས་དེ་ནི་ལས་ཀ་ཁྲིམས་དང་འབྲེལ་བ་མེད་ནའི་ཁྱད་ཡོད་མ་རེད་ཁ་ནི་ལྟ་བུ་ལས་ཀ་ཅིག་རག་ལས་བྱོས་ལ་དེ་འདྲའི་གི་སྒང་ལའི་སློབ་ཕྲུག་མང་པོ་ཞིག། སྤྱི་ཚོགས་ནང་དེ་འཚོ་བ་སྐྱེལ་བསྡད་གི་མཐོང་སོང་ཁ་ཤས་སློབ་སྦྱོང་སྦྱངས་རྗེས་དྭགས་སུ་ནང་ལ་བསྡད་གི་མཐོང་སོང་དེ་ཚང་མ་སོ་སོའི་འཚོ་བ་དང་སོ་སོའི་ཡི་རྒྱུ་མཚན་མང་དྲག་ཞུས་ཀྱི་རེད་ཡིན་ནའི་སྤྱི་ཚོགས་དེ་འདྲའི་མང་པོ་ཞིག་མཐོང་དུས་མཚམས་མཚམས་སོ་སོའི་བློ་ཕམ་ཉེས་བྱས་འདུག་ཨ་ཁ་ད་སོ་སོའི་རྩལ་དང་དེ་འདྲ་ཡོད་ན་སོ་སོའི་ངོས་ནས་གང་བྱེད་བྱེད་འགྲོ་དང་དེང་སང་དྲང་པོ་བཤད་ན་གཅིག་སོ་སོའི་ཡི་བྱེད་མ་བྱེད་འགྲོ་སྦྱར་སོ་སོའི་གི་འདོད་པ་ཡོད་མ་ཡོད་ཅིག་རེད་མ་གཏོགས་ལས་ཀ་ལ་གཅིག་མི་གིས་སྤྲད་ནས་ཆུ་ཚོད་དགུ་པ་ནས་ལྔ་པ་བར་དུ་བྲེལ་བ་དེ་ཡང་ངེད་ཀྱི་སློབ་སྦྱོང་སྦྱངས་བྱེད་དགོས་པའི་རྒྱུ་མཚན་གཙོ་བོ་དེ་རེད་བསམ་གྱི་མི་འདུག།

ལགས་འོང། སྤྱིར་བཏང་ནས་ང་རང་ཆུང་དུས་ནས་དེ་བུད་མེད་ནུས་སྟོབས་སྒང་ལ་དངོས་གནས་ཀྱི་དོ་སྣང་ཆེན་པོ་ཡོད་པ་ཞིག་ཡིན། གང་ཡིན་ཟེར་ན་ང་རང་ནང་ལ་ཆ་མཚོན་ན་ཁྱིམ་ཚང་ལ་ཆ་མཚོན་ན་ང་རང་ཨ་མ་ལགས་དངོས་གནས་ཀྱི་སོ་སོ་ལ་ལྟ་མིག་དཔེ་ཡར་ལྟ་ས་ཅིག་བུད་མེད་ཀྱི་ཆ་དེ་ཡོད། ཨ་མ་ལགས་ཆུང་དུས་ནས་དེ་སྐུ་ལས་བརྒྱབ་ཀྱོག་དང། ཨ་མ་ལགས་ལ་ཤེས་ཡོན་ཞེ་དྲག་མེད་ནའི་ཀྱང་ཨ་མ་ལགས་ཀྱིས་ད་སྤྱི་ཚོགས་ཀྱི་འགྲོ་སྟངས་དང་དེ་འདྲའི་སྒང་ལ་དཀའ་ལས་བརྒྱབ་ཀྱོག་དང་སོ་སོའི་ཕྲུ་གུ་ལ་སློབ་སྦྱོང་སྤྲད་ཕྱིར་དུ་དེ་འདྲའི་གི་དཀའ་ལས་བརྒྱབ་ཀྱོག་མཐོང་ལ་སོ་སོའི་དངོས་གནས་ཀྱི་བུད་མེད་ནུས་སྟོབས་ལ་དུས་དེ་ནས་ཆུང་ཆུང་ནས་ཨོ་ར་དུ་ཕྱིར་ཕ་མ་ཨ་མ་ལགས་ལ་ལྟ་བྱེད་དུ་ཕྱིན་ནས་འཚར་ལོངས་བྱུང་བ་ཡིན་དུས།

བུད་མེད་ནུས་སྟོབས་ཀྱིས་རེ་ཟུང་མི་ཐོག་ཡིན་གཅིག་བུད་མེད་ལ་གཅིག་དམིགས་སུ་བཀར་ནས་ཁོང་ཚོ་ལ་ཤེས་ཡོན་སྟེར་བ་དང་དམིགས་སུ་བཀར་ནས་ཁོང་ཚོ་ལ། སྐྱེས་པ་ཕོ་ལ་མ་ཡིན་པ་ཁོང་ཚོ་ལ་དམིགས་བསལ་གྱི་དོ་སྣང་རག་དེ་འདྲའི་བསམ་གྱི་མི་འདུག་ངའི་བསམ་པ་ལ། མི་མང་པོ་ཞིག་སྤྱི་ཚོགས་ནང་ལ་བུད་མེད་ནུས་སྟོབས་ལབ་ན་ཨོ་ད་བུ་མོ་འདི་ཚོ་ཅིག་སོ་སོ་ལ་དགོས་ལབ་ཀྱི་འདུག་ལ་ཞུ་ལ་ད། ཁ་ཤས་གསུང་མཁན་ཅིག་འདུག་ཁྱོད་ཚོ་ང་ཁ་ཚིག་འོག་ཤོབ་རེད་དུས། སྐྱེས་པ་ཕོ་ཁ་ཤས་ཤིག་གསུང་གི་འདུག་ལ། ད་ཁྱོད་ཚོ་ག་རེ་འགྲིག་མ་སོང་ལབ་བྱེད་ལ། སློབ་སྦྱོང་ནས་ཁྱོད་ཚོ་ལ་འདུག། ནང་གི། ཨིན་ནི་ཁྱོད་ཚོའི་བདག་པོ་རྒྱག་ད་ཁྱོད་ཚོ་ག་རེ་འགྲིག་མ་སོང་ལབ་བྱེད་ལ། ད་དེ་འདྲའི་སྤྱི་ཚོགས་ནང་མཐོང་དུས་བློ་ཕམ་པོ་འདྲ་ཞིག་ད་ང་ཚོ་བུད་མེད་ནུས་སྟོབས་ལབ་ན། གཅིག་དགོས་ལབ་ནས་དེ་འདྲའི་ང་ཚོ་དབང་ཐང་རྩོད་དགོས་མ་རེད། བུད་མེད་ནུས་སྟོབས་ལབ་ན་ང་ཚོ་སྤྱི་ཚོགས་དང། སྤྱི་ཚོགས་ཀྱིས་ང་ཚོ accept བྱེད་ལབ་བྱེད་ལ། སྤྱི་ཚོགས་ཀྱིས་ང་ཚོ་ག་རེ་ཡིན་པ་དེ། ང་ཚོ accept བྱེད་དང་ལབ་ཡས་ཤིག་རེད་ངའི་བསམ་པ་བུད་མེད་ནུས་སྟོབས་རྒྱག་རང་མཐོང་འོད་གལ་སྲིད་བུ་གིས་བུ་མོ་དེ་ཨོ་འདྲ་མཉམ་གྱིས་བརྩི་བ་ཡིན་ན་ཨོ་བུ་མོ་དེ་ལ་ཤེས་ཡོན་ཡོད་བ་དེ་གང་ཡིན་ཟེར་ན་མོ་སློབ་སྦྱོང་སྦྱངས་ནས་དཀའ་ལས་རྒྱལ་ར་ཁྱེད་ཚང་ཤེས་ཡོན་ཡོད་རེད་མོ་དེ་ཤེས་ཡོན་ཡོད་རེད་ཁྱེད་ཚང་མོ་ནུས་པ་ཡོད་རེད་ཁྱེད་ཚང་མོ་ང་ཚ་སོ་སོ་ལས་གཞི་དེ་ལ་སླེབས་རེད་བྱས་ཙང་མོ་ད་ལྟ་ལས་ཀ་ཡག་པོ་བྱེད་དགོས་རེད་ལབ་ཡས་ཤིག་རེད་མོ་བུ་མོ་ཡིན་ཙང་མོ་དེ་ལ་སླེབས་རེད་དེ་འདྲས་མ་ཡིན་པ་བྱས་དེ་འདྲས་ཀྱི་ཆ་ན་ད་ལྟའི་ཀྱི་སྤྱི་ཚོགས་ནང་ལ་མཐོང་དུས་དེ་བློ་ཕམ་པོ་འདྲ་ཞིག་འདུག་ཡིན་ནའི་ཀྱི་ད་ཚང་མས་ཀྱི་སོ་སོའི་མཐོང་ཚུལ་དེ་མ་འདྲ་འདྲ་ཞིག་རེད་ད་ང་ལ་ཆ་མཚོན་བྱེད་ན་བུ་མི་ནུ་སྟོབས།

དེ་མིན་སྒྲིག་འཛུགས་ནང་ཁྱེད་རང་ལས་ཀ་ཡོད་རེད་ལབ་དྲི་བ་དེ་ང་ལ་མང་པོས་དྲིས་མྱོང་ཡོད་སྐབས་དེ་དུས་མཚམས་རེ་སོ་སོ་ལ་དོགས་འདྲི་སླེབས་མྱོང་ཨོ་ད་ངས་དེ་ལྟ་དེས་མ་འོངས་པ་ཅིག་ལས་ཀ་རག་གི་ཡོད་ན་ལབ་ཆོག་ཁ་ན་ད་དྲང་པོ་བཤད་ན་ཚང་མའི་སློབ་སྦྱོང་སྦྱང་རྒྱུ་རྒྱུ་མཚན་གཙོ་བོ་དེ་ཐ་མ་ཅིག་སོ་སོ་ལས་ཀ་འདྲ་ཅིག་རག་ན་དེ་འདྲའི་འདྲ་ཅིག་དང་པོ་ཡིན་ད་དམིགས་ཡུལ་ཆུང་སར་བཙལ་ན་དེ་འདྲའི་འདྲ་ཅིག་རག་བྱས་ཙང་སྐབས་དེ་དུས་སོ་སོ་དེ་དོགས་འདྲི་འདྲ་སླེབས་བཞིན་ད་ཕལ་ཆེར་དེ་ག་འདྲ་རེད་ཟེར་ན་འདི་མཚམས་མཚམས་སྔོན་མ་ང་ལོ་མཐོ་རིམ་སློབ་གྲྭར་འགྲོ་བའི་སྐབས་སུ་ལོ་ལོ་རིམ་དང་པོ་གཉིས་པ་དེ་མ་དེ་འདྲའི་དེ་སོ་སོ་དོགས་གཞི་སླེབས་མྱོང་སྐབས་དེ་དུས། ད་དེ་སྤྱི་ཚོགས་ངོས་ནས་ལྟ་སྟངས་བརྗོད་ལ་འགྲོ་བ་མིའི་ཐོབ་ཐང་ལ་ལས་ཀ་བྱེད་བ་ཡིན་ནའི་ཁྲིམས་སློབ་སྦྱོང་བྱེད་བ་ཡིན་ནའི་བུད་མེད་ནུས་སྟོབས་དེ་ཚོ་ཁོང་ཚོས་ཀྱིས་ཅིག་མི་ཚེའི་ནང་ལ་ད་ག་འདྲ་ལབ་དགོས་རེད་ཅིག་དངུལ་བཟོ་ཡ་གི། ལས་གཞི་རུ་མཐོང་གི་མེད་ས་ར་ཡིན་ནའི་ཏིང་ང་ཚོ་བྱས་ཏེ་གཙོ་གནད་ཆེད་དུ་མ་ལག་དེ་སོ་སོ་སྤྱི་ཚོགས་ཡར་རྒྱས་དང་གཅིག་གོམ་པ་མདུན་སྤོས་ཀྱི་ཆ་ནིང་འདྲ་བོ་ཞིག་ར་ཚང་མས་ཀྱང་སློབ་སྦྱོང་བྱས་ན་ཡིན་གཅིག་གཅིག་མང་བ་དངུལ་མང་པོ་བསགས་དགོས་ཡ་འདྲ་བོ་དང་མང་བ་གཅིག་གཅིག་ཆེན་པོ་གཅིག་འཆི་བའི་འདྲ་བོ་ཞིག་རེད་ད་ཡིན་ནའི་ཀྱང་འགྲོ་བ་མིའི་ཐོབ་ཐང་ལས་དེ་ཚོ་དུ་ལྟ་བ་ཡིན་ན་ཚང་མས་ཀྱི་ཡ་མེད་འདྲ་བོ་ཞིག་རེད་ཡིན་ནའི་བསམ་བློ་ཡག་པོ་བཏང་ན་སོ་སོ་བོད་མི་གཅིག་ཡིན་པའི་ཆ་ནས་སོ་སོ་ད་དུང་བོད་མི་གཅིག་ཡིན་པའི་ཆ་ནས། རྒྱལ་ཁབ་གཞན་པ་ལ་ལྟ་དུས་ཕྱིན་བཙན་བྱོལ་ལོ་རིམ་དྲུག་ཅུ་སོང་བ་རེད། བོད་མི་ཚང་མས་ཀྱིས་འདི་འདྲའི་གྱི་སྒང་ལ་དོ་སྣང་བྱེད་དགོས་ཡས་ཀྱི་གནད་འགག་ཅིག་རེད་བསམ་གི་འདུག་དྲང་པོ་ཞུ་བ་ཡིན་ན། འདི་སྒང་ལ་བོད་མིའི་སྒྲིག་འཛུགས་ངོས་ནས་ཀྱང་ལོ་ཟླ་རེ་བཞིན་འདི་འདྲའི་གང་ལ། འདི་འདྲའི་གྱི་འདི་ག་ཚོད་ག་ཚོད་གལ་ཆེན་པོ་ཡོད་མེད་གི་ཚིག་ཁྱེད་རང་ཁྲིམས་དང་འགྲོ་བ་མིའི་ཐོབ་ཐང་སྒང་ལ་སློབ་སྦྱོང་བྱས་ཡོད་ན་ཁྱེད་རང་ལ་མ་འོངས་པ་གོ་སྐབས་ག་རེ་ཡོད་རེད་ལབ་བྱས་ར་འདི་འདྲའི་སྒང་ལ་ཁོང་ཚོས་གྱི་འཆར་གཞི་དང་འཆར་སྣང་བསྟན་བྱས། ཨིན་སྐད་ཐོག་ནས་ཞུས་ན Awareness ཞུ་རག་དེ་འདྲའི་གི་མི་མང་ལ་ག་ཚོད་མང་གོ་རྟོགས་སྤེལ་ཐུབ་བ་ཡིན་ན། སློབ་ཕྲུག་དེ་ཚོས་ཀྱང་ཨོ་མ་འོངས་པ་ང་ཚོའི་སློབ་སྦྱོང་འདི་སྦྱང་བ་ནས་ཀྱང་གོ་སྐབས་གཅིག་འདུག་བསམ་གི་རག་གང་དེང་སང་མི་མང་གཅིག་སློབ་སྦྱོང་དང་དུས་ཚོད་དེ་འདྲའི། ཤེས་ཡོན་སྐབས་ཤེས་ཡོན་སྦྱང་བ་སྐབས་དུས་ཚོད་དང་དངུལ་དེ་འདྲའི་མང་པོ་ཞིག་བཏང་བ་རེད་ཁོང་ཚོས་མ་འོངས་པ་གལ་སྲིད་གོ་སྐབས་མེད་པ་ཡིན་ན། ཁོང་ཚོས་གལ་ཆེན་པོ་ཞིག་བརྩི་གི་མི་འདུག་ད་དེ་གལ་ཆེན་པོ་ཞིག་ཡིན་དུས་སྐབས་སུ་གལ་སྲིད་གཞུང་ངོས་ནས་དེ་འདྲའི་བྱེད་ཐུབ་པ་ཡིན་ན། མི་མང་དེ་ཚོ་དང་ཕ་མ་ཡིན་ནའི་སློབ་ཕྲུག་ཡིན་ནའི་ཨོ་དེ་ཚོ་སློབ་སྦྱོང་བྱས་ན་མ་འོངས་པ་གོ་སྐབས་འདུག་ལབ་བྱས་རག་འདི་སློབ་སྦྱོང་འདི་གལ་ཆེན་པོ་རེད་ཤག། དངུལ་བསག་ཡས་གཅིག་པུ་ད་མ་རེད་སོ་སོ་བོད་མི་གཅིག་ཡིན་པའི་ཆ་ནས་སོ་སོའི་ལས་འགན་ཅིག་དང་ལས་འགན་ཅིག་རེད་ས་རེད་ཅེ་ན། དེ་འདྲའི་སྒང་ལ་འདྲའི་འཆར་གཞི་དང་དེ་འདྲའི་སྒང་ལ་འདྲའི་གོ་རྟོགས་སྤེལ་གི་འདྲའི་བྱེད་ཐུབ་ན་ཡག་པོ་ཡོད་རེད་བསམ་གི་འདུག་སྤྱིར་བཏང་ནས་ཨམ་ད་ངའི་སྤྱི་ཚོགས་ནང་ལ་དེ་འདྲའི་གི་དོ་སྣང་ཡོད་ཡོད་དེ་འདྲའི་གི་མང་པོ་ཞིག་ཏག་ཏག་མཐོང་མ་སོང། ཡིན་ནའི་ཕྱིས་སུ་རྡ་རམ་ས་ལ་སླེབས་བྱས་ཨ་ནི་སོ་སོ་གཞོན་སྐྱེས་འདྲ་བོ་འདྲ་བོ་དཔེར་ཆ་བཞག་ན་ཨམ་ད SFT ཡིན་ནའི་རེད། ནི་ད་དུང་དེ་མིན་གྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཞིག་དེ་འདྲའི་ལས་འགུལ་སྤེལ་གྱི་འདུག་སྐབས་དེ་དུས་གཞོན་སྐྱེས་མང་པོ་ཞིག་མཐོང་རེག་སོ་སོ་ཡིན་ནའི་དགའ་ཚོར་སྐྱེ་གི་འདུག་ཨོ་སོ་སོ་འདྲ་བོ་འདྲ་བོ་གཞོན་སྐྱེས་དེ་འདྲས་དངོས་གནས་ཀྱི་འགྲོ་བ་མིའི་ཐོབ་ཐང་དང་དེ་ནང་བཞིན་བོད་མིའི་གི་རྩ་དོན་སྒང་ལ་ལས་ཀ་བྱེད་མཁན་མང་པོ་མཐོང་དུས་དངོས་གནས་སོ་སོ་དགའ་སྣང་ཞེ་དྲག་སྐྱེ་གི་འདུག་ཞེས། ད་ལྟ་ཁྱེད་རང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཁྲིམས་དོན་ལས་བྱེད་པ་ཞིག་ཆགས་ཡོད་རེད། དེ་དང་འབྲེལ་ལས་དོན་སྤེལ་བའི་སྐབས་དཀའ་ངལ་ཆེ་ཤོས་ཡང་ན Challenges ཆེ་ཤོས་དེ་འདྲས་ག་རེ་འདུག་ཨེ་འདི་ཚོ་གདོང་ལེན་བྱེད་ཡ་ལ་ག་རེ་གནང་གི་ཡོད། ལགས་ང་ད་ལྟ་ཉིད་ལ་ཞུས་ན་ཤི་འདུག་ཤི་ནས་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོའི་འཕེལ་རྒྱས་ལྟེ་གནས་ཁང་ནང་ལ་ཁྲིམས་ཀྱི་ལས་དོན་པ་བྱས་རྗེས་ད་ཟླ་བ་དྲུག་ཟླ་བ་བརྒྱད་འགྲོ་གི་ཡོད་རེད། སྐབས་དུས་དེ་སྐབས་སུ་སོ་སོ་ལ་ཨིན་སྐད་ཐོག་ནས་ཞུས་ན Challenges ཆེ་ཆུང་མང་པོ་ཞིག་འཕྲད་སོང་ཞུ་གི་ཡིན་དང་པོ་ད་དང་པོ་སོ་སོ་མཐོ་རིམ་སློབ་གྲྭ་ཐོན་ཚར་རེད་སྤྱི་ཚོགས་ནང་དངོས་གནས་ཀྱི་ད་ལས་ཀ་ལས་ཀ་གཉིས་གཤིས་འགྲོ་རྗེས་དངོས་གནས་སྤྱི་ཚོགས་ནང་གོམ་པ་རྒྱག་དུས་དཀའ་ངལ་ཆེ་ཆུང་མང་པོ་ཞིག་འདུག་ཞུ་ཡང་དྲང་པོ་ཞུ་བ་ཡིན་ན་ར། ཡིན་ནའི་ཀྱང་དཀའ་ངལ་ཆེ་ཤོས་འདྲ་བོ་དེ་ག་རེ་འདུག་ལབ་ན་སོ་སོ་ལས་ཀ་བྱེད་པའི་བརྒྱུད་རིམ་དེ་ནང་ང་ཚོའི་གིས་ལས་ཀ་བྱེད་གལ་ཆེ་ཤོས་དེ་འགྲོ་བ་མིའི་ཐོབ་ཐང་སྒང་ལ་ལས་ཀ་བྱེད་དགོས་ར། དེ་གང་འགྲོ་བ་མིའི་ཐོབ་ཐང་བྱེད་དགོས་མ་རེད་སྤྱིར་བཏང་གི་བོད་བོད་ནང་གི་འགྲོ་བ་མིའི་ཐོབ་ཐང་སྒང་ལས་ཀ་བྱེད་དུས་ནི་ད་ང་ཚོའི་གིས་བོད་ནང་ནས་གནས་ཚུལ་མཁོ་སྒྲུབ་བྱེད་དགོས་ར་བོད་ནང་ལ་ད་ཨོ་གལ་སྲིད་མི་གཅིག་འཛིན་བཟུང་བྱས་འདུག་ལབ་ན་མི་དེ་སུ་རེད། ནི་ཁོང་གི་མཚན་ལ་ག་རེ་དང་མི་ག་ནས་ཡིན་ན་ཁོ་རང་གི་ལུང་པ་དེ་ག་ནས་ཡིན་ན་ག་དུས་འཛིན་བཟུང་བྱས་རེད་སུས་འཛིན་བཟུང་བྱས་རེད་ད་ལྟ་ག་བ་ལ་ཡོད་རེད་ལབ་བྱས་ར་དེ་ཚོ་གི་གནས་ཚུལ་དེ་རག་དཔེ་དཀའ་ལས་ཁག་པོ་རེད་ཤག་ནས་སྤྱི་ཚང་ནས་ང་རང་ངེད་ཀྱི་ལས་ཀ་གལ་ཆེ་ཤོས་རོ་དེ་ཁོང་ཚོའི་གི་སྒང་ལ་དེ་བཞིན་ནས་ཞུ་གི་རྟག་པ་གསང་རྒྱུ་ལས་དེ་ངེད་ལས་ཀ་གལ་ཆེ་ཤོས་རེད་གསར་འགྱུར་ནང་ལ་ཡང་དེ་འདྲ་གང་ལ་གསལ་པོ་ཞེ་དྲག་ཡོད་མ་རེད་ཡིན་ནས་ཀྱང་ང་ཚོ་ལས་ཁུངས་ངོས་ནས་སོ་སོས་གི་ཏང་གི་ཏང་ནས་ཞུ་ན field officers ཡོད་ར་ཁོང་ཚོ་ལ་སྐད་ཆ་དྲིས་ནས་ཀྱང་ཁོང་ཚོ་ལ་བཀའ་དྲི་ཞུ་བ་ཡིན་ནས་ཀྱང། ཁོང་རང་ཚོ་ལ་གནས་ཚུལ་དེ་མཁོ་སྒྲུབ་བྱས་ལ་དཀའ་ལས་ཁག་པོ་བྱས། ང་ཚོ་ཡིན་ནས་ཀྱང་གནས་ཚུལ་དེ་དག་མི་མང་ལ་ཡང་གོ་རྟོགས་སྤེལ་དགོས་ར་སྐབས་དེ་དུས། གནས་ཚུལ་དེ་བད་ཁོ་ར་ཕྱ་གྲུ་མེད་གྱོར་ཅིག་དང་གཅིག་ཚང་མེད་གྱོར་རོགས་ཅིག་ཡིན་ནས་ཀྱང་གལ་སྲིད་ང་ཚོའི་གི་སུ་སུ་ལས་ཡང་བྱས་ཁེ་ཡོང་བ་ཁ་ན་གནས་ཚུལ་དེ་ཕ་ནས་བུ་ནས་འོ་ར་འོ་མ་ར་ཨ་མཆིས་སུའང་ད་ཉིས་སྟོང་ཉི་ཤུ་རྩ་གསུམ་ནང་དེ་བས་ར་དཀའ་ལས་ཁག་པོ་འདུག་ཤོད་ག་ནས་ན་རྒྱ་མིས་གི་བད་ཁོ་དམ་དྲག་ཤུགས་ཆེ་ར་ནས་དམ་དྲག་ཤུགས་ཆེ་ར། ང་རང་ཚོ་གི་ལས་བྱེད་གཞན་པ་དེ་ཚོ་ལ་གནས་ཚུལ་རག་ཡོང་མ་རེད། ཁོ་རང་ཚོ་གནས་ཚུལ་མ་རག་ན་ང་ཚོ་རིགས་ཀྱི་གནས་ཚུལ་རག་དཀའ་ལས་ཁག་པོ་བྱེད་གི་ར། ང་རང་ཚོ་ལ་གནས་ཚུལ་མ་རག་ན་ང་ཚོ་མི་མང་ལ་གོ་རྟོགས་སྤེལ་ཐུབ་མ་ར། མི་མང་ལ་གོ་རྟོགས་སྤེལ་མ་ཐུབ་དེ་ནི་ང་ཚོ་བོད་མི་ད་ཡིན་ད་ཡིན་ཕྱི་གི་མི་མང་པོ་ཅིག་ག་རེ་བསམ་གྱི་འདུག་ལབ་ན་ཨོ་བོད་ཀྱི་རྩ་དོན་དེ་བརླག་འགྲོ་གི་རེད་ལབ་བྱས་ར། It's Tibet issue dead ལབ་བྱས་ར། འདི་ང་མང་པོ་པའི་ཁྲོད་དུ་གོ་མྱོང། ང་ཚོ་འདི་ཕྱི་ལོགས་ལ།

སྤྱི་ཚོགས་ཐོག་ལ་དོ་སྣང་སླེབས་ཐབས་བྱས་ག་འདྲ་རེ་ཞིག་གནང། གནང་གནང། ད་ལྟ་ང་ཚོ་དམིགས་བསལ་གྱི་ལྟེ་གནས་ཁང་ངོས་ནས་ད་ང་ཚོ་ཆུ་ཚོད་དགུ་བ་ནས་ལྔ་བ་བར་དུ་ལས་ཁུངས་ལས་ཀ་བྱེད་ཁོ་ན་མ་ཡིན་པ་བྱས་དེ་མིན་ང་ཚོས་ཀྱི་སློབ་གྲྭ་ཁག་དང་དེ་ཡང་ན་ཞིང་སྤྱི་ཚོགས་ཁག་ལ་དམིགས་བསལ་གྱི་རྒྱ་གར་མཐོ་སློབ་དེ་འདྲའི་ཁག་ལ་ང་ཚོས་ཀྱི་ལོ་ལྟར་རེ་བཞིན་ནས་འདུག་སེ་ཁོ་རང་ཚོ་ཕར་འགྲོ་བྱས་འགྲོ་བ་མིའི་ཐོབ་ཐང་སྒང་ལ་བཀའ་མོལ་གནང་བ་ཡིན་ནའི་རེད། འགྲོ་བ་མིའི་ཐོབ་ཐང་གཅིག་པུ་མ་རེད་ང་ཚོ gender དེ་འདྲའི་སྒང་ལ་ཡིན་ནའི་བཀའ་མོལ་མང་པོ་གནང་གི་ཡོད་རེད་ཞུ་བ་ཡིན་ད་ལྟ་ཁ་སང་ཉེ་ཆར་ལ་ང་ཚོ་འདུག་སེ་ནས

རྒྱ་གར་མཐོ་སློབ་དེ་འདྲའི་ར་དམིགས་བསལ་གྱི Law Universities། Top Law Universities། དེ་མ་ལ་འགྲོ་བྱས་ཡང་ན་ཁོང་ཚོ་རང་ཤི་རྗེས་གཉིས་གསུམ་དུས་ཚོད་ཅིག་གོ་སྐབས་རག་ནས་ནི་ཁོང་ཚོའི་ནང་ལ་དམིགས་བསལ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་སྒང་ལ་བཀའ་མོལ་གནང་ཡོད་ར་འདུག་སེ་དུས་ཁོ་རང་ཚོ་མང་པོ་ཅིག་ལ་ནི་ཁེངས་འགྲོ་གི་འདུག་ཁོང་ཚོ་ཁ་ནང་ཅིག་ཐང་མི་མང་པོ་ཅིག་ཤེས་མཁན་མི་འདུག་ང་ཚོ་མང་པོ་ཅིག་ང་ལ་ཨེ་འདི་སྐད་ཆ་དྲིས་ནས་ཁྱེད་རང

དུ་ཕྱིན་ནས་ད་ཅི་ཁྱོད་རང་ཚོས་ཚོས་ངོས་ནས་གོ་རྟོགས་དེ་སྤེལ་ཐུབ་གི་རེད་བསམ་གི་འདུག་ཧ་ལས་ན་ང་རང་ངོས་ནས་གལ་ཆེ་ཤོས་དེ་གོ་རྟོགས་སྤེལ་དེ་མཐོང་གི་འདུག་ད། ཁོ་རང་ཚོས་ཀྱང་ང་ལ་སྐད་ཆ་དྲིས་མྱོང་སློབ་ཕྲུག་ཁ་ཤས་ཅིག་ཀྱང་ང་ང་ཚོའི་གིས་ཁྱོད་ཚོའི་ཆེད་དུ་ག་རེ་བྱེད་ཐུབ་གི་རེད་ལབ་བྱས་ར་ཀྱང་སློབ་ཕྲུག་ཁ་ཤས་ཅིག་ང་ལ་སྐད་ཆ་དྲིས་མྱོང། སྐབས་དེ་དུས་ངས་ག་དུས་ཡིན་ནའི་ག་རེ་ཞུས་ཡོད་ལབ་ན་ཁྱོད་ཚོས་གོ་རྟོགས་སྤེལ་ཐུབ་གི་རེད་ལབ་བྱས་ར། ཁྱེད་རང་དེ་རིང་ཤེས་རེད་མེད་གལ་སྲིད་ཁྱེད་རང་གྲོགས་པོ་དེ་རིང་འདིར་སླེབས་མེད་ན་སང་ཉིན་ཁྱེད་རང་ཁྱེད་རང་གྲོགས་པོ་ལ་ལབ་ཡས་ཡོད་རེད་ལབ་བྱས་ར། ཁྱེད་རང་གྲོགས་པོ་ལ་གསུངས་ན་འགྲིག་གི་རེད་ང་ཚོའི་འགྲོ་བ་མིའི་ཐོབ་ཐང་བོད་ནང་ག་འདྲས་རེད་ད་ལྟ། དེ་ནང་བཞིན་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བ་ཡོད་ཁྱོད་ཀྱིས་ང་ཚོའི་བཙན་བྱོལ་ནང་ལ་ལས་གཞི་ག་འདྲ་ག་འདྲ་ཡོད་རེད་འགྲོ་བ་མིའི་ཐོབ་ཐང་འབྲེལ་བ་ང་ཚོའི TCHRD གཅིག་པུ་མ་རེད་ད་ཅིག་སོ་སོའི NGO དྷ་རམ་ས་ལ་ད་དུང་མང་པོ་ཡོད་རེད SFT ཡོད་རེད་དེ་ནས་གཞུང་འབྲེལ་མིན་པའི་ཚོགས་པ་མང་པོ་ཞིག་ཡོད་རེད་གཞུང་འབྲེལ་ཡིན་པའི་ཚོགས་པ་མང་པོ་ཞིག་ཡོད་རེད་ཚང་མས་ཀྱིས་ད་དམིགས་ཡུལ་གཅིག་ར་ཐ་མ་དེ་ལ་ང་ཚོ་བོད་ལ་འགྲོ་ཡས་དམིགས་ཡུལ་གཅིག་ར་གོང་ས་མཆོག་བོད་ལ་ཕེ་ཡི་དམིགས་ཡུལ་གཅིག་ར་བྱས་ཙང་དེ་འདྲའི་གི་སྒང་ལ་ང་ཚོའི་གོ་རྟོགས་ག་ཚོད་སྤེལ་ཐུབ་བ་ན་དེ་ག་གིས་གལ་ཆེན་པོ་ཞིག་དང་དེ་ག་ཞིག་ང་ཚོ་བྱེད་ཐུབ་བ་ར་བསམ་གི་འདུག།

ལྷག་སློབ་སྦྱོང་ཅིག་སོ་སོའི་གིས workshop ལ་འགྲོ་བ་ཡིན་ན་རེད seminars ལ་འགྲོ་ན་མང་ང་ཤེས་རྟོགས་བྱུང་སོང་ད་ལྟ་སོ་སོའི་མྱོང་ཚོར་ངོས་ནས་བཤད་པ་ཡིན་ན་ར། ཨ་ནི་དེ་རྒྱུ་མཚན་ཅིག་ག་རེ་ཞིག་ལ་ན workshop དེ་མ་ཟད་སེ་ནི seminar ལབ་རྒྱུ་དེ་ག་ལ་ན་མི་མང་པོ་ཅིག resource person ལ་དཔེ་མི་སྲིད་ཀྱི་ཁྱད་པར་ཤོར་རྒྱུ་དང resource person དེ་ཚོ་ག་ལ་ན་ཁོང་ཚོ་ཨིན་སྐད་ཐོག་ནས་བཤད་ན་ད་རིགས་གཅིག་རྐང་འཛིན་འགྲོ་ར་ཅིག speciality ཅིག་ལ། དཔེ་བྱས་ན Gender ན Gender སྒང་ལ Human Rights ན Human Rights སྒང་ལ་ཁོང་ཚོས་ཀྱི Speciality གཅིག་སྒང་ལ་ཡིན་དུས་ཆེད་མངགས་ཁོང་ཚོས་ཀྱི་བརྗོད་གཞི་འདི་སྒང་ལ་སྐད་ཆ་བཤད་ག་སླེབས་གོ་ར་བྱས་ཙང་ཁོང་ཚོས་འདི་སྒང་སྐད་ཆ་བཤད་ག་སླེབས་དུས་ཁོང་ཚོ་ལ་ཤེས་ཡོན་དང་མྱོང་ཚོར་ཡོད་ནི་རྦད་ཁོ་རང་མ་འདྲ་ཡོད་བསམ་གོ་འདུག་དེ་འདྲས་ཀྱི་མི་ཅིག་འགྲམ་ནས་སོ་སོས་ཀྱི་བཀའ་མོལ་ཐོས་བ་ཡིན་ནའི་རེད་དེ་འདྲས་ཀྱི་མི་ཅམ་ཅིག་ཤེས་ཡོན་སྦྱང་ཡོང་དུས་དེ་རྦད་ཁོ་རང་ནམ་རྒྱུན་སློབ་སློབ་དེབ་ཀློག་རྒྱུ་དང་ཅིག་སློབ་ཁྲིད་བྱེད་རྒྱུ་ལས་རྦད་ཁོ་རང་མྱོང་ཚོར་མ་འདྲ་བ་ཞིག་རེད་ཤག་བྱས་ཙང་སོ་སོའི་ངོས་ནས་ད་ཅིག་མཐོ་རིམ་མཐོ་རིམ་སློབ་གྲྭར་འགྲོ་བའི་སྐབས་སུ། དེ་འབྲེལ་གྱི་བོད་གཞུང་གི་དེ་འབྲེལ་གྱི workshop ག་ཚོད་གནང་བ་དེ་ལ་ཆུ་ཚོད་ག་ཚོད་མཉམ་ཞུགས་བྱས་ཀྱི་རེ་བ་བྱས་པ་ཡིན་རྒྱ་གར་ནས་ཞིག་ཡིན་མང་པོ་ཞིག་ལའང་གོ་སྐབས་བྱུང་སོང་དེ་ལ་ང་རང་དཔེ་དགའ་པོ་ཡོད་ཨ་བྱས་ཙང། དེ་ར་བ་ན་ཤིན་ཏུ་དངོས་གནས་སོ་སོ་སྤྱི་ཚོགས་ནང་ལས་ཀ་བྱ་འགྲོ་དུས་དངོས་གནས་ཕན་ཐོགས་ཆེན་པོ་འདུག་ཞུ་ཡིན་ར་ཐོག་མ་དེ་ཁ་ན་ན་ཨིན་སྐད་ཐོག་ནས་ཞུས་ན Communication ཞེས་ར་སྐད་སྐད་ཆ་བཤད་རྒྱུ་ཡོད་ར་དྲི་བ་དྲིས་ཡིན་ནའི་རེད་དྲི་བ་ལན་རྒྱག་ཡིན་ནའི་རེད་མི་མཉམ་དུ་སྐད་ཆ་བཤད་ཡིན་ནའི་རེད་དེ་འདྲའི་གི་སྒང་ལ་སོ་སོ་ངོས་ནས་དཔེ་མི་སྲིད་གི་ཕན་ཐོགས་ཆེན་པོ་འདུག་ཞུ་ཡིན་སོ་སོ་ངོས་ནས་སྤྱི་ཚོགས་ནང་ལས་ཀ་བྱེད་ཡོང་སྐབས་སུ། ད་བར་ཨ་ནི་ཁྱེད་རང་གི་ངོས་ནས་རྒྱ་གར་དང་རྒྱལ་སྤྱིའི་སྤྱི་ཚོགས་ནང་ལོགས་ལ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་གནས་སྟངས་སྐོར་ཞུ་སྐུལ་དང་ལས་འགུལ་སྤེལ་གྱི་ཡོད་རེད། དེའི་སྐབས་སུ་གནད་དོན་གཙོ་བོ་འདི་ག་རེའི་ཐོག་ལ་བཀའ་མོལ་ཞུ་གི་ཡོད་རེད། ཁོང་ཚོ་ལ་ཤུགས་རྐྱེན་ཐེབས་ཡ་དེ་འདྲའི་ཁ་ལོ། ཐབས་ལམ་ལ། Strategy། དེ་འདྲའི་དམིགས་བསལ་ཡོད་ན།

སྤྱི་ཚོགས་དྲ་རྒྱ་ནང་མ་མཐོང་ན་དེ་མེད་བ་དང་མཚུངས་ཀྱི་མ་ར། བྱས་ཙང་མང་པོ་ཞིག་དེ་འདྲ་བསམ་དུས་ང་ཚོའི་དེ་ནས་གང་ཡོད་ནས་གལ་ཆེ་ཤོས་དེ་ང་ཚོ་བོད་ནང་ཡོད་འགྲོ་བ་མིའི་ཐོབ་ཐང་ད་ལྟའི་ཀྱང་ཛ་དྲག་ཅིག་རེད་ལབ་རྒྱུ་ར་ད་ལྟའི་ཀྱང་རྒྱ་མིས་ཀྱི་དུག་ཞིང་གནོན་ཤུགས་འོག་ལ་བོད་མི་མང་པོ་ཞིག་དཀའ་ངལ་འཕྲད་དང་འཕྲད་བཞིན་པ་རེད་སྤྱི་བཏང་སོ་སོ་ཆོས་དད་རང་དབང་ཡོད་མ་རེད་སློབ་སྦྱོང་བྱས་ཀྱི་ད་མང་པོ་ཞིག་ཁེལ་ཡོད་ཀྱི་རེད་ད colonial boarding school གྱི་སྒང་ལ་མང་པོ་ཞིག་ད་དངངས་འཚབ་སྐྱེ་བའི་གནས་ཚུལ་དེ་འདྲ་ར་ད་བོད་མི་སློབ་ཕྲུག་ཆུང་ཆུང་དེ་ཚོ་ལ་ཆུང་ཆུང་ནས་རྒྱ་མིའི་སྐད་དང་རྒྱ་མིའི་གི། རྒྱ་མིའི་སྐད་བསླབ་བྱས། ཁོ་རང་ཚོར་རྒྱ་མི་ཡིས་སློབ་ཁྲིད་བྱས་ཏེ་ད་ལྟའི་གཞི་རྩ་དེ་སྐད་ཡིག་མེད་པར་བཟོས་ན་ད་ཅིག་རྒྱལ་ཁབ་མེད་པ་དང་གཅིག་པ་ལ། དེ་འདྲའི་གནས་ཚུལ་ཛ་དྲག་པོ་དེ་ད་ལྟའི་ཀྱང་ཡོད་རེད་ད་ལྟའི་ཀྱང་བོད་ནང་ལ་གནས་ཡོད་རེད་ད་ལྟའི་ཀྱང་འདི་ད་ལྟའི་གནས་ཚུལ་འདི་ཛ་དྲག་པོ་རེད་ལབ་རྒྱུ་ར་ད་འདི་རང་སྒང་ལ་ང་ཚོ་གི་ཤུགས་རྒྱག་གི་ཡོད་རེད་བྱས་ཙང་ང་ཚོ་ག་དུས་འགྲོ་ག་དུས་རེད་ཅེས་ཅིག་རྒྱ་གར་སྤྱི་ཚོགས་ནང་དུ་འགྲོ་བ་ཡིན་ནའི་རེད་རྒྱལ་སྤྱིའི་སྤྱི་ཚོགས་གང་ཡིན་ནའི་ག་དུས་ནས་ང་ཚོ་རེ་སྐུལ་ཤུགས་ཆེ་ཤོས་དེ་ད། ང་ཚོས་ཀྱི་གནས་ཚུལ་འདི་ལྟ། ཁ་ལོར་ཚང་མས་ཀྱི་ཉན་འཇོག་བྱེད་དང་ལབ་རྒྱུ་ར། དུས་ཚོད་འདི་ལྟ་ནས་ཉན་འཇོག་བྱེད་དང་དེ་གནས་ཚུལ་ཛ་དྲག་ཆེན་པོ་རེད་དོ་སྣང་བྱེད་དང་ལབ་རྒྱུ་ར། ཨ་ནི་འདི་ང་ཚོས་དམིགས་བསལ་གྱི strategy ད། གལ། ད་པོ་ད་དམིགས་བསལ་ངས་མཐོང་བ་ད་གལ་ཆེ་ཤོས་དེ་ང་ཚོས་ཀྱི་ད་གོ་རྟོགས་སྤེལ་རྒྱུ་ར་དེ་གལ་ཆེ་ཤོས་མཐོང་གི་འདུག་ང་ཚོ་ག་དུས་འགྲོ་བ་ན་ང་ཚོ་གནས་ཚུལ་ག་རེ་ཡིན་པ་དེ་གསལ་པོ་དང་གཙང་མ་དང་བདེན་པ་ཅིག་མ་གཏོགས་དེ་མིན་གྱི་ང་ཚོ་ད། འདི་ཡོད་མ་རེད་ཞུ་ཡ་ཡིན་ར། བྱས་ཙང་ང་རང་ཚོ་ལ་ལས་བྱེད། Field Officers། ཡོད་རེད། ཁོ་རང་ཚོས་གནས་ཚུལ་མཁོ་སྒྲུབ་བྱེད་རྒྱུ་དང། ད་གནས་ཚུལ་བདེན་པ་དང་གནས་ཚུལ་ག་རེ་ཡིན་པ་དེ་ང་ཚོས་ཀྱི་ཏང། རྒྱལ་སྤྱི་སྡིངས་ཆའི་སྒང་ཡིན་ནའི་རེད། རྒྱ་གར་སྤྱི་ཚོགས་ནང་ཡིན་ནའི་ག་ཚོད་མང་མང་གོ་རྟོགས་སྤེལ་གྱི་ཐབས་ཤེས་བྱེད་ཀྱི་ཡོད་ཞུ་ཡ་ཡིན། ཨ་ནི། ཕུར་བུ་སྒྲོལ་མ་ལགས་ན་གཞོན་དང་སློབ་ཕྲུག་གི་ལེ་ཚན་དེའི་བརྒྱུད་ནས་བོད་ཕྱི་ནང་གཉིས་སུ་བཞུགས་པའི་ན་གཞོན་རྣམས་ལ་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་སྐོར་བསམ་ཚུལ་དང་བརྡ་ལན་དེ་འདྲ་ག་རེ་ཡོད་ན།

བོད་མི་ཅིག་ཡིན་པའི་ཆ་ནས་ད་ཨོ་སོ་སོ་ཚང་མས་མཁྱེན་གསལ་ར་ད་ང་རང་ཚོ་རང་བཙན་མེད་བྱས་མིའི་རྒྱལ་ཁབ་ནང་ལ་ད་དུ་ཞི་ནས་བཙན་བྱོལ་ལ་བསྡད་བྱས་མི་ལོ་དྲུག་ཅུ་འཁོར་གྱི་ཡོད་རེད་ད་དེ་ང་ཚོ་ག་ཚོད་བར་དུ་བསྡད་ཀྱི་ཡིན་ན་དེ་དྲི་བ་དེ་ར་བྱས་ཙང་ང་ཚོ་གཞོན་སྐྱེས་ལ་ལས་འགན་ཆེན་པོ་ཡོད་བསམ་གྱི་འདུག་དམིགས་བསལ་གྱི་ད་ང་ཚོ་གཞོན་སྐྱེས་ད་ལྟ་དངོས་གནས་ཀྱི་ཚོམས་ཆེད་དུ་བོད་གཞུང་དང་གོང་ས་མཆོག་བཀའ་དྲིན་གྱི། སློབ་སྦྱོང་གི་གོ་སྐབས་རག་ཡོད་ལ། བྱས་ཙང་སློབ་སྦྱོང་གི་གོ་སྐབས་དེ་ཆུད་ཟོས་དུ་མ་བཏང་བ་བྱས་འགྲོ་བ་མིའི་ཐོབ་ཐང་སྒང་ལ་དོ་སྣང་བྱས་ཡོད་རེད། ཡིན་གཅིག་འགྲོ་བ་མིའི་ཐོབ་ཐང་སྒང་སློབ་སྦྱོང་བྱེད་དགོས་རེད་དེ་འདྲ་ཞུ་ཡི་མེད་ར། ཡིན་ནའི་སོ་སོའི་ངོས་ནས་དོ་སྣང་བྱེད་ཡ་ཅིག་ར། སོ་སོའི་ངོས་ནས་སོ་སོའི། བོད་ལ་ག་རེ་བྱུང་ཡོད་པ་དེ་ཚང་མས་ཚང་མས་མཁྱེན་གྱི་ཡོད་རེད་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ག་རེ་བྱུང་བ་དེ་ར་བྱས་ཙང་མ་འོངས་པ་སྤྱི་ཚོགས་འདི་ཚོ་དེ་མི་ལ་གོ་རྟོགས་སྤེལ་ཡོད་ར། ང་རང་ཚོའི་སྒྲུང།

Where we came from, why we are here in India ལབ་རྒྱུ། དེ་འདྲའི་སྒང་ལ་ཤེས་ཐུབ་པ་ཡིན་ན་དེ་དངོས་གནས་སོ་སོའི་ངོས་ནས་བྱེད་ཐུབ་ཡ་ཅིག་དང་དངོས་གནས་བྱེད་དགོས་ཡ་གི་ལས་འགན་དང། ལས་འགན་གལ་ཆེན་པོ་ཞིག་རེད་བསམ་གྱི་འདུག་ར་བྱས་ཙང་ཚང་མའི་ངོས་ནས་དེ་འོས་འགན་དང་དེ་ལས་འགན་དེ་དྲན་པ་མ་བརྗེད་བ་བྱས་ར། སྤྱི་ཚོགས་ནང་སོ་སོས་ད་ལྟ་ལས་གཞི་ག་རེ་ཅིག་སྒང་ལས་ཀ་བྱེད་ཀྱི་ཡོད་ནའི་སློབ་སྦྱོང་ག་རེ་ཅིག་སྒང་བྱེད་ཀྱི་ཡོད་ན་ཡང་ཡིན་ནའི་ཐོག་མ་དེ་ལ་སོ་སོ་བོད་མི་ཅིག་ཡིན་པ་ཅིག་དང་སོ་སོ་ད་རྒྱལ་ཁབ། རྒྱལ་ཁབ་གཞན་པ་གཅིག་ལ་ག་ཅིག་བཙན་བྱོལ་ལ་ཡོད་མེད་སློབ་སྦྱོང་བྱེད་རྒྱུ་གོ་སྐབས་ག་ཡིན་ནས་གནང་ཡོད་པ་འདི་འདྲའི་དྲན་པ་མ་བརྗེད་བ་བྱས་ར་སོ་སོའི་ལས་འགན་འདི་དྲན་པ་མ་བརྗེད་བ་བྱས་ནས་དེ་འདྲའི་ད་ལྟ་ངས་གོང་ལ་ཞུས་པ་ནང་བཞིན་དེ་འདྲའི་བྱེད་ཐུབ་པ་ཡིན་ན་ཨ་ནི་སོ་སོས་ད་དངོས་གནས་ཡག་པོ་ཞིག་བྱེད་ཐུབ་ཡོད་རེད་བསམ་གྱི་འདུག་ཨ་ནི་འདི་ཚང་མས་བྱེད་ཐུབ་ཡས་ཅིག་རེད་བསམ་གྱི་འདུག་བྱས་ཙང་དེ་ག་རང་རེ་སྐུལ་ཞུ་ཡ་ཡིན།

དེ་དཔེ་བཞག་ན་ལོ་ལྔ་འོག་ཡིན་ན་ལོ་ལྔ་གང་འགྲོ་གྱིན་པ་ཡིན་ན་ཟ་ཁང་ལ་འདུག་བཞིན་ད་ཅིག་ཁོ་གྲོགས་པོ་ཞུ་གཏོགས་དེར་ཅིག་མོག་མོག་ཟ་ཡས་ཀྱི་འདོད་པ་འགྲོ་བྱུང་ཡོད་ན་སློབ་ཕྲུག་དེ་ད་ཤ་མོག་མོག་འགྲོ་གྱིན་མངགས་བྱས་ནས་ཨ་མ་ལགས་ཡིན་ད་ཤ་མོག་མོག་མངགས་ཡ་ཡོད་མ་རེད་ཚལ་མོག་མོག་ཡིན་གྱིན་མངགས་དགོས་རེད་ལབ་ཡོད་ན་སློབ་ཕྲུག་དེ་གིས་ད་སོ་སོ་གིས་ད་ཁ་ལག་ཟ་ཡས་ཀྱི་འདོད་པ་བྱོས་ར་ད་དེ་ཨ་མ་ལགས་ཀྱིས་ད་འཕྲོག་པ་ད་ཅིག་པ་ར་ཡིན་ནས་ཀྱང་ད་ཁྲོ་ངེས་དེ་ཡང་ཅིག་ཁ་ལ་ན་ཅིག་དབང་ཐང་ཡོད་རྒྱུ་འདྲ་པོ་ཅིག་ར་དཔེ་བཞག་ན་ཨ་མ་ལགས་འདྲ་པོ་ཅིག་ན་ང་ཚོ་བརྩི་དགོས་རེད་ཨ་ཨ་མ་ལགས་ལ་དབང་ཐང་རྒྱ་ཡོད་ར་ད་ཟ་མོ་འོ་ར་ན་སོ་སོ་ཟ་ཡས་མེད་པ་འདྲ་པོ་ཅིག་ར་ད་དམིགས་བསལ་གང་བཤད་ཐུབ་མ་རེད་ནི་བྱས་ཙང་ད་སློབ་ཕྲུག་དེ་ལ་སྐབས་དེ་དུས་སྐབས་སུ་འོ་སོ་སོ་གི་ཅིག་འདོད་པ་ཡོད་རྒྱུ་དེ་གཞན་པ་ཅིག་འཕྲོག་ད་ཅིག་པ་འདྲ་པོ་ཅིག་ར་ནི་ད་དེ་འདྲ་ཅིག་སྒང་ལ་དཔེ་ཅིག་བཞག་ན་གོ་ཚོད་ལས་སླ་ཤོས་རེད་བསམ་གྱི་འདུག། ད་དེ་སྤྱིར་བཏང་ནི་ངས་ག་རེ་ཞུ་འདོད་པ་ལས་ཟེར་ན་འགྲོ་བ་མིའི་ཐོབ་ཐང་ལས་སྤྱིར་བཏང་ནི་ད་སློབ་ཕྲུག་ཡིན་ནའི་རེད། མི་མང་སུ་ཡིན་པ་ཡིན་ནའི་ད་འཇིག་རྟེན་འདི་ན་སྐྱེས་ཚར་བ་ཞིག་ལ་ཕོ་མོ་དབྱེར་མེད་སྒང་དང། མི་སེར་ལུང་པ་དང། དེ་ག་ནང་བཞིན་ག་རེ་རེད་ད་གང་ཅིའི་ཐོག་ལ་དབྱེར་མེད་ཐོག་ནས་ཁྱེད་རང་མི་ཚེ་ག་འདྲའི་སྐྱེལ་གྱི་ཡིན་ན་བྱས་ར་འདི་སྒང་ལ་ཁྱེད་རང་ལ་འདོད་པ་ཡོད་རེད་འདོད་པ་ཡོད་པ་ནང་བཞིན་སོ་སོས་སྐྱེལ་ཡས་ཆོག་རེད་ད་འདི་གི་འདོད་པ་དང་འདི་གི་དབང་ཐང་དེ་གཞན་པ་སུ་གང་ཞིག་འཕྲོག་ཡས་ཀྱི་ཐོབ་ཐང་ཡོད་མ་རེད་ར་འཕྲོག་ཡས་ཆོག་མ་རེད་དེ་འདྲའི། འགྲོ་ཡག་གི་ཐོབ་ཐང་ཡོད་མ་རེད་ཞུ་བ་ན་ར་དེ་འདྲའི་ཅིག་སྒང་ལ་འགྲོ་བ་མིའི་ཐོབ་ཐང་ལ་ད Human Rights གི་དོན་ཞུ་བ་ན་ར Right to Live ལས་ཞུ་ར་ད་ཁྱེད་ཅིག་ཤོས་དེ་ད་ལང་འོ་དེ་གང་ལ་ཞུ་ཡོད་ད་དེ་འདྲའི་ཅིག་སྒང་ལ་ཁྱེད་ཚོས་འདྲི་ཤེས་རྒྱབ་པ་ན་ཕི་ཤེ་ལུག་རུ་དེ་གོ་ཚུལ་ལ་བསམ་གི་འདུག་ལུག་རུ་ཞུ་རྒྱུ་དེ་ལ་ད་གཙོ་བོ་དེ་ངས་ཞུ་ཡ་དེ་གང་ལབ་ན་སོ་སོའི་གི་ད་བསམ་པ་དང་སོ་སོའི་འདོད་པ་ཡོད་པ་ནང་བཞིན་དེ་བྱེད་མ་ཐུབ་དུས་མི་གཞན་པ་ཅིག་དེ་སོ་སོའི་རང་དབང་དེ་འཕྲོག་པ་ཅིག་ར་དེ་ལ། གཞན་དུ་ཕེབས་ན་གལ་སྲིད་ཡ་ཏི་ཆད་འགྲོ་བ་ན་ད་ཅིག་སྨྲ་བརྗོད་རང་དབང་དང་ཤེས་ཡོན་རང་དབང་དང་ཆོས་དད་རང་དབང་དེ་འདྲའི་སྒང་ལ་ལི་ར་འགྲོ་བ་མི་འདུག་དང་དེ་དུས་གང་གླེང་བས་ན་ཡིན་ནའང་འདི་སློབ་ཕྲུག་ཆུང་ཆུང་དེ་ལ་མོག་མོག་གིས་དཔེ་མཚོན་བྱས་ཏེ་ད་ཅིག་ཏིས་སོ་སོའི་གི་འདོད་པ་དང་སོ་སོའི་རང་དབང་དེ་གཞན་གིས་འཕྲོག་ན་སོ་སོ་ལ་ཚོར་བ་ག་འདྲས་འདུག་ལབ་བྱས་ན་ཨ་ནི་དེ་འཕྲོག་ན་འགྲིག་གི་རེད་ལབ་བྱས་ན་ཨ་ནི་འཕྲོག་ངེས་དེ་ག་ནས་ན་ཏིས་དབང་ཐང་ཆད་འགྲོ་ཅིག

ཕུར་བུ་སྒྲོལ་མ་ལགས་ད་ལྟའི་ཆར་བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་དུ་ཁྲིམས་དོན་ཕྱག་ལས་གནང་བཞིན་པ་རེད། དེ་སྔོན་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་རྒྱ་གར་ལྷོ་ཕྱོགས་མཱི་སོར་གྲོང་ཁྱེར་ནང་རྟེན་གཞི་བྱས་པའི JSS Law College ཁྲིམས་ཀྱི་མཐོ་སློབ་ནས་ཁྲིམས་ཐོག་ཉེ་བའི་གཙུག་ལག་རབ་འབྱམས་པ་བསླབ་པ་མཐར་སོན་བྱུང་ཡོད་པ་རེད། རྣམ་པ་ལྷན་རྒྱས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ་རྗེས་མ་མཇལ་ཡོང། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔལ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་ཡིན།